ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་དགུ་བར་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་བརྒྱུད་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་ཀྱི་ཞི་བདེ་སྣང་མེད་བཏང་ནས་ཕྱིའི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་གི་མེད་ཅེས་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་དྲ་རྒྱ་བརྒྱུད་ནས་བཀའ་སྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་དཔེ་མཛོད་དང་ཤེས་ཡོན་ལྟེ་གནས་ཁང་ཁ་སང་ཨ་མི་རི་ཀའི་གྲོང་ཁྱེར་ཨེ་ཏི་ཁ་ཡི་ནང་དབུ་འབྱེད་མཛད་སྒོ་གནང་བའི་སྐོར་ས་གནས་ལ་ཆེད་བཅར་ཞུས་པའི་འདི་གའི་གསར་འགོད་པས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཕྱི་ཚེས་དགུ་དང་བཅུ་ཉིན་གཉིས་རིང་རྒྱ་གར་རྒྱལ་ས་ལྡི་ལི་ནང་སྐོང་འཚོགས་གནང་རྒྱུའི G ཉི་ཤུ་ཞེས་འཛམ་གླིང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པའི་ལྷན་ཚོགས་དེའི་སྐོར་བོད་དོན་ལས་འགུལ་སྤེལ་མཁན་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་སུ་གནད་འདྲི་ཞུས་པ་ཞིག་དང། ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང G20ཞེས་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམས་ཀྱི་ཚོགས་འདུའི་ཐོག་བོད་དོན་གླེང་དགོས་པ་དང་རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་གཏོར་གཏོང་ཐབས་བྱེད་བཞིན་པར་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ནང་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། ཡང་སྤྱི་ཚོགས་ཞབས་ཞུ་བ་ཀླུ་སྡིངས་ཚེ་རིང་ཆོས་འཛོམས་ལགས་ལ་རྒྱ་གར་ཨུ་ཏར་ཁཱནྡ་མངའ་སྡེའི་ཤེས་ཡོན་དང་འབྲེལ་བའི་ཆེ་བསྟོད་གཟེངས་རྟགས་ཕུལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་བརྒྱུད་ཞུ་གི་ཡིན། དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་ཀྱི་ཞི་བདེ་སྣང་མེད་དུ་བཏང་ནས་ཕྱིའི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་གི་མེད་ཅེས་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་དྲ་ལམ་བརྒྱུད་བཀའ་བསྩལ་བའི་སྐོར་འདི་གར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་ཆྷ་ཏིས་གྷར་མངའ་སྡེའི་ནང་ཆགས་པའི་སིར་པུར་ས་གནས་སུ་སྤྱི་ཟླ་དགུ་པའི་ཚེས་བརྒྱད་ནས་དགུ་བར་འཚོགས་བཞིན་པའི་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བཀའ་སློབ་བསྩལ་བའི་ནང། གནས་ཁྱད་པར་ཅན་འདིར་ནང་པའི་ལྟ་གྲུབ་སྐོར་རྒྱལ་སྤྱིའི་རང་བཞིན་ལྡན་པའི་ཚོགས་འདུ་འཚོགས་ཀྱི་ཡོད་པར་ཐུགས་དགྱེས་ཚོར་ཆེན་པོས་ཚོགས་བཅར་བ་ཚོར་འཚམས་འདྲི་དང་ཐུགས་རྗེ་ཆེ་མཛད་ཅིང་ནང་སེམས་ཀྱི་ཞི་བདེ་སྣང་མེད་དུ་བཏང་སྟེ་ཕྱིའི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་གི་མེད་ཅེས་བཀའ་གནང་འདུག། འཛམ་བུ་གླིང་གི་ཞི་བདེ་ཟེར་ཡ་དེ། སེམས་ཀྱི་ཞི་བདེ་བརྒྱུད་ནས་ཞི་བདེ་བཟོ་དགོས་རེད་མ་གཏོགས་སེམས་ལ་ཞི་བདེ་མེད་པར། ཕྱི་ལོགས་ཀྱི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་ཐུབ་ངེས་པ་གང་ཡང་ཡོད་མ་རེད། ད་གང་ལྟར་ཞི་བདེ་ཟེར་ངོ་མ་དེ་སེམས་ཀྱི་ནང་ནས་ད་ཡོང་དགོས་པ། ད་དེ་གི་སེམས་ཀྱི་ཞི་བདེ་དཀྲུག་མཁན་དེ་ཉོན་མོངས་རེད་ཉོན་མོངས་ཀྱི་གཉེན་པོ་དབུ་མ་རྩ་བ་ཤེས་རབ་ནང་ད་དབུ་མ་ཟླ་བ་གྲགས་པའི་དབུ་མ་འཇུག་པའི་ནང་ལ་གསུངས་བཞག་པ་དེ་ཚོའི་གྲས་དེ་ཞེ་བོ་གཅིག་གི་ཟབ་བོ་འདུག་ཨ། དཔེར་ན་ང་རང་ཆ་བཞག་ན་ཉིན་རེ་བཞིན་དུ་ཀླུ་སྒྲུབ་ཀྱི་གཞུང་དེ་ཚོའི་གྲས་ད་ཨེ་ནི་དབུ་མ་འཇུག་པའི་གཞུང་དེ་འདྲ་མ་སྐྱོར་ནས་བསམ་བློ་བཏང་གི་ཡོད། ཕན་ཐོགས་ཞེ་བོ་ཞིག་འདུག། རྒྱ་གར་ཆ་ཏིས་གྷར་མངའ་སྡེ་ཡི་ནང་ཆགས་པའི་སིར་བུར་ས་ཁུལ་ནི་ཧིན་རྡུ་དང་ནང་པ། གཅེར་བུ་པ་བཅས་ཀྱི་གནའ་བོའི་རིག་གཞུང་གིས་ཕྱུག་པའི་གནས་ཁྱད་པར་ཅན་ཞིག་ཡིན་པ་དང། དམིགས་བསལ་ཁུལ་འདིར་དུས་རབས་ལྔ་པ་ནས་བཅུ་གཉིས་པར་བྱུང་བའི་གནའ་རབས་ཀྱི་ནང་པའི་དགོན་པ་དང་སློབ་གཉེར་ཁང། དེ་བཞིན་འཕགས་པ་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་ཞིག་ཀྱང་ཡོད་པས་དེ་སྔོན་ཉིས་སྟོང་བཅུ་བཞི་ལོར ྋགོང་ས་མཆོག་སིར་བུར་ས་གནས་སུ་དངོས་སུ་ཆིབས་བསྒྱུར་གྱིས་ཁུལ་འདིར་ཡོད་པའི་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་ཏུ་གནས་གཟིགས་མཛད་ཡོད་པ་རེད། ད་རེས་སྐོང་ཚོགས་གནང་བའི་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་མཆོག་དེ་སྔོན་ཁུལ་འདིར་ཆིབས་བསྒྱུར་སྐབས་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་གི་ཉེ་འཁྲིས་སུ་ཆགས་པའི་གཙང་པོའི་མཐའ་རུ་དུང་དཀར་ཞིག་བརྙེས་ཡོད་པ་འདི་ནི་འབྱུང་འགྱུར་མགོན་པོ་གང་ཉིད་མཆོག་གི་ཆོས་ཕྱོགས་ཀྱི་མཛད་འཕྲིན་རྣམས་ཆོས་ཀྱི་དུང་སྒྲ་སྒྲོག་པ་བཞིན་ཡོང་རྒྱུ་ཡིན་པའི་རྟགས་དང་རྟེན་འབྲེལ་བཟང་པོར་ངོས་འཛིན་མཛད་ཀྱི་ཡོད་པར་བཀའ་བསྩལ་འདུག། ཞི་བ་ལྷའི་སྤྱོད་འཇུག་ལ་ཆ་བཞག་ན་ཁུངས་གཏུགས་ས་ཨེ་ན་དབུ་མ་འཇུག་པར་ཆ་བཞག་ན་ཁུངས་གཏུགས་ས་མགོན་པོ་ཀླུ་སྒྲུབ་ཆགས་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ཙང་ནས་ཨེ་ན་ཁོང་གི་གནས་ཆེན་དེའི་མདུན་གྱི་གཙང་པོའི་ཁ་ལ་ཡ། ཆོས་ཀྱི་དུང། དེ་འདུག་ས་ཅར་ཡིན་དུས་ཙང་ནས་ཨེ་ན་ག་ལེ་ལ། དེ་གསོལ་རས་ཞུས་རྗེས། དེ་ག་རེ་འདོད་ས་རེད།

ང་རྒྱལ་དང་ཁོང་ཁྲོ་སོགས་ཉོན་མོངས་ཀྱི་བློ་དེ་དག་ཡིན་པ་མ་ཟད་ཉོན་མོངས་དང་ཆགས་སྡང་གི་བློ་དེ་ཡང་ཆོས་དད་ཡོད་མེད་ལ་མ་ལྟོས་པར་འགྲོ་བ་མི་ཚང་མར་ཡོད་པས་དེ་ཇེ་ཉུང་དུ་གཏོང་བར་དཀོན་མཆོག་ལ་གསོལ་འདེབས་ཞུ་བ་ཙམ་གྱིས་འདང་གི་མེད་པར་གཙོ་བོ་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་ཏེ་བསམ་བློ་ལ་བསྒྱུར་བཅོས་གཏོང་དགོས་པར་བཀའ་གནང་འདུག། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་སྦྲེལ་ནས་དུ་བསམ་བློ་བཏང་དུས། འཕྲལ་དུ་སེམས་སྐྱིད་པ། སེམས་སྐྱིད་པ་ལ་བརྟེན་ནས་ལུས་བདེ་བ། མི་ལ་སྐད་ཆ་བཤད་ཡིན་ནའི་ག་ཡིན་ནའི་ཅིག་དངོས་གནས་དྲང་གནས་ཀྱི་ད། ཀླུ་སྒྲུབ་ཡབ་སྲས་ཀྱི་ལྟ་གྲུབ་དེ་ཚོའི་ཐོག་ནས་དུ་བསམ་བློ་གནང་ལ་ཡ། གོམས་འདྲིས་རུ་བྱེད་པ་བྱེད། སེམས་ཀྱི་ཞི་བདེ་ཡག་པོ་བྱུང་ན། དེ་དང་ཆབས་ཅིག། ཨེ་ནི། ཀླུ་སྒྲུབ་ཡབ་སྲས་ཀྱིས་སེམས་ཀྱི་ཞི་བདེ་འགྲོ་ཡ་དེ་རིག་པས་དཔྱད་པ་བྱས་ནས་བཟོ་ཡ་མ་གཏོགས་སྨོན་ལམ་བརྒྱབ་ནས་བཟོ་ཡ་ཅིག་གསུང་གི་ཡོད་མ་རེད། དེ་ཞེ་བོ་ཅིག་གལ་ཆེན་པོ་རེད་ཤག། གཞན་ཡང་སྤྱི་ཟླ་དགུ་པའི་ཚེས་བརྒྱད་རེས་གཟའ་པ་སངས་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་དེར་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་འཛིན་སྐྱོང་ཚོགས་ཆུང་གི་ལས་ཁུངས་ཀྱི་ཁང་བརྩེགས་གསར་པ་དབུ་འབྱེད་མཛད་སྒོའི་ཐོག་བརྙན་འཕྲིན་དྲྭ་ལམ་བརྒྱུད་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བཀའ་སློབ་སྩལ་བའི་ནང།
including scientist really showing interest།
ནང་ཆོས་ནི་རིག་པའི་ལམ་ནས་དཔྱད་པ་བྱེད་རྒྱུ་ཡོད་པའི་ཆོས་ལུགས་ཤིག་ཡིན་པས་དེང་གི་ཚན་རིག་པ་མང་པོས་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་མ་ཟད་མགོན་པོ་གང་ཉིད་མཆོག་གིས་ད་བར་ཚན་རིག་པ་དུ་མ་ཞིག་དང་ལྷན་དུ་ནང་སེམས་ཞི་བདེ་ཡོང་ཐབས་སོགས་ཀྱི་ཐོག་བཀའ་བསྡུར་གནང་ཡོད་པ་བཀའ་གནང་སོང།

དེ་ནི་ནུབ་ཕྱོགས་ཡུལ་གྲུ་ཞིག་གི་ནང་གོང་ས་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་བཞེངས་སྐྲུན་ཞུས་པ་ཆེས་ཐོག་མ་དེ་ཡིན་པ་དང། དཔེ་མཛོད་དང་འགྲེམས་སྟོན་དེ་ནི་ཨི་ཐ་ཀར་ཡོད་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཤེས་ཡོན་ལྟེ་གནས་ཁང་གི་གཟིགས་སྐྱོང་འོག་བཞེངས་སྐྲུན་ཞུས་པ་ཞིག་ཡིན་པ་རེད་གནས་ཚུལ་རྒྱས་པར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། ཨ་མི་རི་ཀའི་མངའ་སྡེ་ནིའུ་ཡོག་ནང་གི་གྲོང་ཁྱེར་ཨི་ཐ་ཀའི་ནང་ཡོད་པའི་རྣམ་རྒྱལ་གྲྭ་ཚང་ནང་ཆོས་སློབ་གཉེར་ཁང་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་ཁུལ་དེར ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་མཚན་ཐོག་དཔེ་མཛོད་ཁང་དང་ཤེས་ཡོན་སློབ་གཉེར་བསྟི་གནས་ཁང་ཞིག་གསར་བཞེངས་གནང་རྒྱུའི་འཆར་གཞི་བཏོན་གནང་སྟེ་རིམ་པས་འགྲོ་གྲོན་གཏོང་དམིགས་དང་གཞན་ཡང་ཁང་པའི་བཀོད་དབྱིབས་ཇུས་འགོད་གནང་རྒྱུ་སོགས་ལས་དོན་ཁག་སྤེལ་གནང་རྗེས་སྤྱི་ཟླ་དགུ་པའི་ཚེས་བརྒྱད་ཉིན་ལས་གཞི་དེ་དངོས་སུ་གྲུབ་སྟེ་དབུ་འབྱེད་གནང་ཡོད་པ་རེད། དེ་ཡང་ཐེངས་འདིའི་དབུ་འབྱེད་མཛད་སྒོ་དང་བསྟུན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྩལ་བའི་གསུང་འཕྲིན་ནང། ཨེ་ནི་བོད་ཀྱི་བང་སྒྲ་བོད་ཀྱི་ཨ་མི་རི་ཀ་ལ་ཡ་གཅིག་ཡོད། བོད་ཀྱི་ནང་ཆོས་མར་འགྲེལ་བཤད་བརྒྱབ་ནས་ཆེན་དེ་ཡ་གཅིག་དོ་སྣང་བྱེད་མཁན་ཕལ་ཆེར་ཇེ་མང་ཇེ་མང་འགྲོ་གི་ཡོད་པའི་བཟོ་འདུག་ཡག་པོ་ཞིག་རེད་ད་སངས་རྒྱས་པའི་ཆོས་ཟེར་དེ་གདོན་ཁ་བྲལ་བཟོ་རྒྱུ་མ་རེད་སངས་རྒྱས་པའི་ཆོས་ཟེར་དེ་བསམ་བློ་བཏང་ནས་འགྲོ་སྟངས་ཆེ།

པས་ཉིན་རེ་བཞིན་དུ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉིན་རེ་བཞིན་དུ་སྒོམ་བསྡད་ཀྱི་ཡོད་ཞོག་ཀས་ཡར་ལངས་པ་ད་ག་ལྟ་དགོས་འདུག་སྒོམ་ནས་ཡིན་དུས་རྩ་ནས་ཨེ་ནི་རིམ་པས་རིམ་པས་ཀྱི་བློ་ལ་ཡར་འགྱུར་བ་འགྲོ་བསྡད་ཅིག་དཔེར་ན་ང་རའི་ཉམས་མྱོང་ལ་ཆ་བཞག་པ་ཡིན་ན་ཕལ་ཆེར་གཞན་གཅེས་འཛིན་གྱི་བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་འདི་གཅིག་བཏང་ཡིན་དུས་རྩ་ནས་ཨེ་ད་རང་བཞིན་གྱིས་ཕུགས་ཀྱི་སེམས་ཤུགས་རུ་སྐྱེས་ནས་མིག་ཆུ་ཤོར་ཡ་བ་ཅིག་ཕལ་ཆེར་ཡང་ཡང་ཡོང་གི། དེང་སང་ངས་འདི་འབད་རྩོལ་བྱེད་ཀྱི་ཡོད་ཆོས་དད་མེད་མཁན་ཚོའི་ཨེ་ནི་སེམས་ཞི་བདེ་ཡོང་ཡག་རེད་ཡ། དོ་སྣང་ཡོད་རེད་ཡ་དེ་འདྲ་ཡིན་པ་ཡིན་དུས་རྩ་ནས་སེམས་ཀུན་ཐུགས་དང་འབྲེལ་ཚུལ་བྲལ་ཏེ། ཆོས་དད་མེད་མཁན་ཚོའི་གཅིག་གི secular ཨེ་ནི Concept ཐོག་ནས་ཏུ་བསམ་བློ་བཏང་ནས་བྱེད་ཀྱི་ཡིན་ན་ཡག་པོ་འདུག་ཟེར་ནས་ངས་དེ་འདྲ་བཤད་ཀྱི་ཡོད་ཨེ་ནི་ད་གིན་ད་ལྟ། ཆོས་ཚོགས་ཁག་དེ་ཚོ་བྲལ་ཞེས་བལྟ། ཞེས། ཆོས་ཚོགས་ཟེར་ནས་དཔེ་ཆ་ཞིག་སྨོན་ལམ་བརྒྱབ་བསྡད་ཡ་རབས་འདི་འདྲ་མ་ཡིན་པ་ཅིག་གིས་ནང་པའི་འགྲོ་སྟངས་འདི་ཏོག་ཙམ་སློབ་ཐུབ་ཡ་ཅིག་གིས། དེའི་ཡང་བའི་ཆོས་ཚོགས་དེ་སློབ་ཚན་ནང་ཆོས་ཀྱི་སློབ་ཚན་སློབ་ཡིན་དུས་རྩ་ནས་ཡིན་གཅིག་མིན་ནང་པ་བྱེད་དགོས་ཡ་རྒྱུ་མཚན་གང་ཡོད་མ་རེད་ཆོས་དད་ཡོད་པ་ཡིན་གཅིག་མིན་གཅིག་དགོས་ཀྱི་ཡོད་མ་རེད་ཁོ་རང་ཆོས་དད་ཡོད་ནའི་རེད་མེད་ནའི་རེད་གང་ལྟར་ཞིག་གིས་སེམས་ཁམས་རིག་པའི་འགྲོ་སྟངས་འདི་དེ་ཡ་འོ་ཤེས་པ་བྱུང་ན་ཀོ་ཕན་ཐོགས་འདུག་ག། ཨ་ནི་ཐུགས་རྗེ་ཆེ། གོང་ས་མཆོག་གི་མཚན་ཐོག་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་དེ་ནི་ཐོག་བརྩེགས་གཉིས་ཅན་དང་དེ་ཡི་ནང་གོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་འཕྲིན་དང་འབྲེལ་བའི་འགྲེམས་སྟོན་ཁང་ཞིག་དང་དཔེ་མཛོད་དེ་བཞིན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ཤོང་བའི་ཚོགས་ཁང་བཅས་འདུག་མ་འོངས་པར་བསྟི་གནས་ཁང་དེ་ཡི་ནང་བོད་པའི་ཆོས་དང་རིག་གཞུང་བཅས་གོང་འཕེལ་གཏོང་ཐབས་གནང་ཡུལ་ལྷག་པར་དུ་གོང་ས་མཆོག་གི་དགོངས་གཞི་དང་མཐུན་པའི་ནང་པ་དང་ཚན་རིག་པའི་བར་བགྲོ་གླེང་གནང་ཡུལ་སེམས་དང་སྲོག་གི་བསྟི་གནས་ཁང་གི་ཚོགས་འདུ་སྐོང་འཚོགས་གནང་ཡུལ་བཅས་སུ་བེད་སྤྱོད་གནང་རྒྱུ་ཡིན་པ་བཅས་གང་ལྟར་གོང་གི་ལས་འཆར་འདིའི་བརྒྱུད་རྒྱལ་སྤྱིའི་མི་རིགས་སུ་འདྲ་ཞིག་ཡིན་རུང་གཙོ་བོ ྋགོང་ས་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་པ་འཕྲིན་ལས་དང་ལྷག་པར་དུ་ཁོང་གིས་འཛམ་གླིང་སྟེང་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་ཆོས་ལུགས་རིས་མེད་ཀྱི་ཐོག་ནས་ཆོས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་གནང་མཛད་པའི་མཛད་འཕྲིན་ཁག་མང་ཚོགས་ལ་ངོ་སྤྲོད་ཙམ་མ་ཡིན་པར་དེ་ཡི་ནང་སློབ་གཉེར་གནང་ཐུབ་པའི་ཆ་རྐྱེན་བསྐྲུན་ཐབས་སུ་དམིགས་པ་ཞིག་རེད་འདུག་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དེ་ལྟ་བུ་ཆེད་འཛུགས་གནང་བའི་དགོས་དམིགས་གཙོ་བོ་ནི་ད་བར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཡུལ་གྲུ་ཀུན་ལ་བསྐྱངས་གནང་མཛད་པའི་རླབས་ཆེན་གྱི་མཛད་རྗེས་ཁག་སྲུང་སྐྱོབ་ཞུ་རྒྱུའི་ཆེད་ཡིན་པ་རྣམ་རྒྱལ་གྲྭ་ཚང་གི་ནང་ཆོས་སློབ་གཉེར་ཁང་གི་གཙོ་འཛིན། སྐུ་གཞོགས་བསྟན་འཛིན་ཆོས་བཟང་ལགས་ཀྱིས་གསུང་གི་འདུག་དེ་ཡང་ཤེས་ཡོན་བསྟི་གནས་ཁང་དེ་ལ་དཔལ་འབྱོར་མཐུན་འགྱུར་གྱི་རྒྱབ་སྐྱོར་གནང་མཁན་གཙོ་གྲས་ཡིན་པ་ལྕམ Diane Brandenburg ལགས་ཐེངས་འདིའི་དབུ་འབྱེད་མཛད་སྒོའི་ཐོག་ཕེབས་ཡོད་པ་དང།
སྐབས་དེར་ཁོང་གིས་ལོ་ངོ་མང་པོའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དངོས་སུ་མཇལ་འཕྲད་ཞུ་རྒྱུའི་གོ་སྐབས་ཐོབ་པའི་རྗེས་མགོན་པོ་མཆོག་གི་རླབས་ཆེན་གྱི་དགོངས་གཞི་བསྣམས་ནས་ཁོང་དང་ཁོང་གི་ནང་མིའི་མི་ཚེ་ལ་འགྱུར་བ་ཆེན་པོ་ཅིག་བཏང་ཡིན་པ་གསུང་གི་འདུག། ཡང་སྐུ་ཞབས Steve Hugo ལགས་ནི་གོང་ས་མཆོག་གི་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་དེ་ཐོག་མའི་ཁང་བཟོ་བཟོ་བཀོད་དང་འཆར་འགོད་གནང་མཁན་ཡིན་པ་རེད་འདུག་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་བསྟི་གནས་ཁང་དེ་ཡི་ཁང་པའི་བཟོ་དབྱིབས་ནི་བོད་པའི་ཐུན་མོང་མ་ཡིན་པའི་རིག་གཞུང་དང་ད་ག་ནང་བཞིན་ཕྱི་ལུགས་ཀྱི་བཟོ་ལྟ་ལྟར་མཉམ་བསྲེས་ཡིན་པ་གསུང་གི་འདུག་དེ་བཞིན་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དངོས་སུ་མཇལ་མྱོང་མེད་ན་ཡང། ཆོས་ལུགས་གཞན་གྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང་ནང་པའི་ཆོས་ལུགས་ནས་བསླབ་གཞི་ལེན་ཐུབ་ཡ་མང་པོ་ཡོད་པ་གསུང་གི་འདུག་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཤེས་ཡོན་བསྟི་གནས་ཁང་དང་དཔེ་མཛོད་དབུ་འབྱེད་མཛད་སྒོའི་ཐོག་བོད་མི་དང་ཕྱི་རྒྱལ་མི་སྣ་མང་དག་ཅིག་ཕེབས་འདུག། དེ་ཡི་ཁྲོད་བདེ་སྐྱིད་ཚེ་དབྱངས་ལགས་ནི་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནས་ཆེད་མངགས་ད་རེས་ཀྱི་དབུ་འབྱེད་མཛད་སྒོའི་ཐོག་ཕེབས་ཡོད་པ་རེད། ཁོང་གིས་འདི་ག་རླུང་འཕྲིན་ཁང་ལ་གསུངས་ན། ད་ལྟ་ས་གནས་འདི་གནད་འགག་ཆེན་པོ་ཞིག་ཆགས་བསྡད་ཤག་ད་ལྟ་དགོན་སྡེའི་ས་གནས་འདི་ང་ཚོ་ས་གནས་གཞུང་གཞུང་ནས་ད་ལྟ་བོད་ཀྱི་ལམ་བྱས་ནས་མིང་ཅིག་བཏགས་པ་བྱས་ཨ་འདི་ནང་བཞིན་ང་ཚོ་ནེའུ་ཡོག་ནས་ཐག་རིང་པོ་ཡོད་ནས་མོ་ཊ་བཏང་ནས་ཡོང་ན་ཡོང་མ་ཐུབ་པ་ཡོད་མ་རེད་ཨ་འདི་ག་ལ་ད་ལྟ་དེ་ལ་ང་ཚོ་གིས་ད་བགྲོ་གླེང་བྱས་ད་འདི་ནས་མང་པོ་ཅིག་གི་གོ་སྐབས་སྤྲོད་ཡས་རེད་ཤག། དེ་དེ་མ་ཟད་ང་ཚོ་གི་ཨ་རིའི་ནང་ལོགས་ལ་ད་ལྟ་ལམ་སྲོལ་ད་ལྟ་ཨ་རིའི་སི་གེ་སར་དེ་བྲེལ་བ་ཆེ་བོ་ཞེ་དྲག་ཡོད་དུས་ང་ཚོ་ད Retreat དང Meditation དེ་ཚོ་ཅིག་ག་ད་སྐད་གྲགས་ཆེན་པོ་དང་དེ་གི་ལམ་སྲོལ་གོམས་གཤིས་དེ་ཞེ་ཞེ་དྲག་ཡོད་དུས་དུ་ཨ་ལ་མི་ཕན་ཉེས་མང་རོ་དང་ཨ་ནི་ཨ་རིའི་ནང་སྤྱི་བཏང་གི་ད་ཏོག་དབྱིབས་ནད་ཡམས་བྱུང་བའི་སྐབས་ལ་མི་མང་པོ་ཅིག་དེ་ལ་ཚུར་སྤོས་བྱས་ས་ས་ཆ་ཉོས་ཡོད་རེད་དེ་བྱེད་དུས་ད་དེ་འདྲའི་གི་ང་ཚོ་ད་ནང་པའི་ཆོས་དང་ཨ་ནི་སྤྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་མཛད་འཕྲིན་དེ་ཨ་ནི་ད་འདོད་གི་སྔར་ལས་ཨ་ནི་ཤུགས་ཆེ་བ་ད་རེ་དང་ཨ་ད་ལྟ་ང་ཚོ་གི་སྦྱིན་བདག་མང་ཆེ་ལོ་རྒན་པ་རེད་དོ། ཨ་ནི་ཁོ་རང་ཚོའི་ཨ་ཝ་ཚོ་དེ་ཁྲིད་ནས་ཕེབས་ཤག་ར་བ། ཨ་འདིའི་ས་གནས་ཀྱི་ཨ་ནི་ང་ཚོ་ད་ཨ་རིའི་ཡུལ་མི་དང་ཨ་ནི་གཞོན་པ་མང་པོ་ཅིག་ལ་ཨ་ནི་ང་ཚོ་ནང་པའི་ཆོས་ཀྱི་ད་ངོ་སྤྲོད་ཡག་པོ་བྱུང་གི་རེད་ཅེས་ཏུ་ཟེར་ནས་འདུག་ལ་ཨ་ནི་ཆོས་དར་ཁྱབ་ཆེན་པོ་སྤྲོད་ད་ཨ་ནི་ང་ཚོ་ང་རང་ཚོ་བོད་མི་ལས་ཀྱི་ཨ་ནི་ཁེ་ཕན་ཆེད་ཨ་ནི་ཡུལ་མི་ལ་ཐུགས་ཕན་མང་པོ་སོས་ཐུབ་ཀྱི་འདུག་ཟེར་ནས་ཞུས། ད་རེས་ཨི་ཐ་ག་གྲོང་ཁྱེར་ནང་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དེ་ཁུལ་དེ་ཡི་ནང་རྟེན་གཞི་བྱས་པའི་རྣམ་རྒྱལ་གྲྭ་ཚང་གི་འགན་ཁུར་འོག་ཆེད་འཛུགས་གནང་ཡོད་པ་དང། དཔེ་མཛོད་ཁང་དེ་ཡི་སྒྲོམ་གཞི་དང་ཁྱད་ཆོས་ནི་ཨ་མི་རི་ཀའི་སྲིད་འཛིན་གྱི་དཔེ་མཛོད་ཁང་ལྟར་དཔེ་མཛོད་ཁང་དེ་ཡི་ནང་ལ་གོང་ས་མཆོག་གིས་ད་བར་ལྗགས་རྩོམ་མཛད་པའི་ཕྱག་དེབ་དང་ཆོས་འབྲེལ་གྱི་ཕྱག་དེབ་དེ་བཞིན་བརྙན་མཛོད་དང་གསུང་མཛོད་གཞན་ཡང་སྐུ་ཆས་སོགས་ཡོད་པའི་བསྟི་གནས་ཁང་ཞིག་ཆགས་ཀྱི་འདུག། གནས་ཚུལ་འདི་ཨི་ཐ་ག་གྲོང་ཁྱེར་ནས་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཀྱིས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་བསྟན་འཛིན་པད་མ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པའི་ལས་བྱེད་འགན་འཛིན་གཙོས་པའི་སྐུ་ཚབ་ཚོགས་ཆུང་ཞིག་ཐེ་ཝན་དུ་ཡོད་པའི་བོད་མིའི་སྐུ་ཚབ་དོན་གཅོད་ཁང་དུ་ཕེབས་ནས་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་དང་མཉམ་དུ་བོད་ཀྱི་ནང་ཆོས་རྒྱ་ནག་ཅན་དུ་བསྒྱུར་བཞིན་པ་གཙོས་པའི་བོད་ནང་གི་ཛ་དྲག་གི་གནས་སྟངས་སྐོར་གླེང་འདུག་དེའི་སྐོར་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ། མ་ཟད་ང་རང་འདྲ་བའི་ཉི་མ་གཉིས་མཉམ་དུ་བཅར་ཏེ་ད་ནངས་ཞོགས་ཀས་ཀྱི་ལེ་ཚན་ནང་ལ་ང་རང་གཙོ་བོ

ཡང་སྤྱི་ཟླ་དགུ་པའི་ཚེས་དྲུག་ཉིན་ཐེ་ཝན་ཨ་རིའི་གཞུང་ཚབ་ཁང་གི་ཆབ་སྲིད་སྡེ་ཚན་གྱི་སྣེ་ཁྲིད་འོག་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པའི་ལས་བྱེད་འགན་འཛིན་གཙོས་པའི་མི་སྣ་ཁག་ཅིག་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་སུ་ཕེབས་ཏེ་སྐུ་ཚབ་དོན་གཅོད་གཙོས་པའི་ལས་བྱེད་ལྷན་དུ་ཆུ་ཚོད་གཅིག་ལྷག་རིང་བོད་དོན་སྐོར་བགྲོ་གླེང་དང་བསམ་ཚུལ་བརྗེ་ལེན་ཞུས་ཡོད་པ་རེད་འདུག་ཨ་རིའི་སྐུ་ཚབ་ཚོགས་ཆུང་དེ་ཐེ་ཝན་ནང་ཆོས་ལུགས་རང་དབང་གི་ཚོགས་ཆེན་ཞིག་གི་ཐོག་ཕེབས་པ་དང་བསྟུན་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་གནས་སྟངས་དང་ཐའེ་ཝན་བོད་མི་ཚོའི་གནས་སྟངས་སོགས་ཀྱི་ཤེས་རྟོགས་ཡོང་ཆེད་དོན་གཅོད་ཁང་དུ་བཅར་ཡོད་པ་དང། དེ་ཡང་ཁོང་ཚོས་རྒྱ་ནག་གི་སྡེ་ཚན་ནང་ཕྱག་ལས་གནང་མཁན་ཡིན་དུས་ཐད་ཀར་བོད་སྐོར་ལ་ཤེས་རྟོགས་ཆེན་པོ་འདུག་ཅེས་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་གསུངས་ན། ཨ་ནི་གཙོ་བོ་རྒྱ་ནག་གི་སྡེ་ཚན་ཡིན་དུས་ནི་རྒྱ་ནག་སྐོར་ལ་ཉམས་ཞིབ་བྱས་པ་མ་ཟད་ནི་བོད་སྐོར་ལ་དཔེ་དོ་སྣང་དང་མཁྱེན་རྟོགས་ཡོད་པ་ནི་རྡ་རམ་ས་ལ་འདི་ཚོ་ཕེབས་མྱོང་པ ༸སྐྱབས་མགོན་རིན་པོ་ཆེ་མཇལ་མྱོང་ཡོད་པ་ནི་བོད་ཀྱི་གནས་སྟངས་དང་དེ་ག་ནང་བཞིན་གྱི་ང་ཚོ་ད་ཆོས་དང་རིག་གཞུང་དང་སྤྱི་སྐོར་ལ་ཛ་དྲག་གི་གནས་སྟངས་དེ་ཚོ་ལ་ཧ་ཅང་གི་དེ་ནི་རྒྱབ་སྐྱོར་དང་དོ་སྣང་ཡོད་མཁན་གྱི་མི་ཆགས་བསྡད་ཤག་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ལ་འཚམས་གཟིགས་ཕེབས་མཁན་གྲས་སུ་ཨ་རིའི་གཞུང་ཚབ་ཁང་གི་ཆབ་སྲིད་སྡེ་ཚན་གྱི་ལས་བྱེད་མི་སྣ་གཉིས་ཀྱི་སྣེ་ཁྲིད་ཐོག་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པའི་ལས་བྱེད་འགན་འཛིན་སྐུ་ཞབས Piero Tozzi ལགས་དང་འགན་འཛིན་གཞོན་པ་སྐུ་ཞབས Matt Squeri ལགས་སྲིད་ཇུས་དང་རླུང་འཕྲིན་བརྒྱུད་ལམ་གྱི་འགན་འཛིན་སྐུ་ཞབས Scott E Flipse ལགས་དང་ཉམས་ཞིབ་པ་ལྕམ Anna Scott Bell ལགས་བཅས་སྐུ་ཚབ་མི་སྣ་དྲུག་ཕེབས་ཡོད་འདུག། གྱང་གསར་ཚེ་རིང་དོན་གྲུབ་ལགས་ཀྱིས་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་དྲུང་སྤྱི་ཆེན་མོའི་ལས་ཁུར་དངོས་སུ་འགོ་འཛུགས་གནང་འདུག་ཟླ་བ་དགུ་པའི་ཚེས་བདུན་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཚབ་བསྟན་འཛིན་ལེགས་གྲུབ་ལགས་དང་དྲུང་ཆེ་གསར་པ་གྱང་གསར་ཚེ་རིང་དོན་གྲུབ་ལགས་གཉིས་ཀྱི་བར་གལ་ཆེའི་ཡིག་ཆ་རྣམས་རྩིས་སྤྲོད་རྩིས་ལེན་ལེགས་པར་གྲུབ་པ་དང་གྱང་གསར་ཚེ་རིང་དོན་གྲུབ་ལགས་ཀྱིས་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཡིག་ཆེན་མོའི་ལས་ཁུར་དངོས་སུ་འགོ་འཛུགས་གནང་ཡོད་པ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ཐོག་གནས་ཚུལ་བཀོད་འདུག་རྩིས་སྤྲོད་རྩིས་ལེན་བྱས་པའི་སྐབས་ཆོས་རིག་དྲུང་ཆེ་ཀླུ་ཁྲི་ཚང་འཆི་མེད་ཚེ་དབྱངས་ལགས་ཀྱིས་དཔང་མི་གནང་འདུག་དྲུང་ཆེ་གྱང་གསར་ཚེ་རིང་དོན་གྲུབ་ལགས་ནི་རྒྱ་གར་ས་གནས་ཤིམ་ལར་སྐུ་འཁྲུངས་བ་ཞིག་ཡིན་པ་དང་ཁོང་གིས་སློབ་སྦྱོང་ལེགས་གྲུབ་བྱུང་རྗེས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ནས་དབུས་བོད་མིའི་སྒྲིག་འཛུགས་ལ་ཕྱག་ལས་གནང་བར་འགོ་བཙུགས་འདུག། ཁོང་གིས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྡེ་ཁག་འདྲ་མིན་གྱི་ཉམས་མྱོང་ཡོད་པའི་ཁོངས་སུ་བདེ་སྲུང་ལྷན་ཁང་ལྡི་ལི་སྐུ་ཚབ་དོན་གཅོད་ཁང་སྣེ་ལེན་འབྲེལ་མཐུད་སོགས་སུ་ཕྱག་ལས་གནང་མྱོང་ཡོད་པ་ཞིག་རེད་འདུག། ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏིན་མཆོག་རྒྱ་གར་ནང་འཚོགས་རྒྱུའི་ཇི་ཉི་ཤུ་ཞེས་འཛམ་གླིང་ནང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་ཚོགས་འདུ་དེར་ཕེབས་ཡོད་པ་དང་རྒྱ་གར་སྲིད་བློན་ནཱ་རེན་དཱ་མོ་དི་མཆོག་དང་མཇལ་འཕྲད་ཀྱིས་རྒྱལ་ཁབ་གཉིས་ཀྱི་འབྲེལ་བ་གཏིང་ཟབ་ཏུ་གཏོང་རྒྱུ་ཡིན་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དགུ་པའི་ཚེས་བརྒྱད་ཉིན་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏིན་མཆོག་དང་རྒྱ་གར་སྲིད་བློན་ནཱ་རིན་དཱ་མོ་དི་མཆོག་རྣམ་གཉིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་ཐེངས་མང་པོར་དངོས་སུ་དང་དྲ་རྒྱའི་ཐོག་ནས་མཇལ་འཕྲད་བྱུང་ཡོད་པ་རེད་ལ། རེས་གཟའ་པ་སངས་ཉིན་འཛམ་གླིང་ཡར་ཐོན་རྒྱལ་ཁབ་ཇི་ཉི་ཤུ་ཡི་ཚོགས་ཆེན་མ་འཚོགས་གོང་ཉིན་གྲངས་གཅིག་སྔོན་ལ་སྲིད་འཛིན་ཇོ་སྦའི་ཏིན་མཆོག་དང་སྲིད་བློན་ནཱ་རིན་དཱ་མོ་དི་རྣམ་གཉིས་རྒྱ་གར་སྲིད་བློན་ནཱ་རིན་དཱ་མོ་དི་ཡི་གཟིམ་ཁང་ནང་དུ་མཇལ་འཕྲད་གནང་ཡོད་པ་རེད།

སྲིད་འཛིན་ཇོ་སྦའི་ཏིན་མཆོག་རྒྱ་གར་དུ་ཇི་ཉི་ཤུ་རྒྱལ་ཁབ་ཀྱི་ཚོགས་འདུའི་རྗེས་ཝེཏ་ནམ་དུ་ཆེད་ཕེབས་ཀྱིས་དེ་གར་ཁོང་གིས་ཝེཏ་ནམ་གྱི་དམར་ཤོག་ཚོགས་པའི་འགོ་ཁྲིད་ནུ་ཡོང་ཧྥོ་ཁྲུང་དང་མཇལ་འཕྲད་ཀྱིས་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་སྔར་ལས་ལྷག་ཡར་རྒྱས་གཏོང་ཆེད་གྲོས་མཐུན་ཆེ་བ་ཞིག་བཞག་གནང་རྒྱུའི་འཆར་གཞི་ཡོད་པ་གནས་ཚུལ་ཐོན་འདུག། རྒྱ་ནག་གཞུང་གིས་ཤིན་ཅང་ནང་ཡུ་གུར་མི་རིགས་གང་སར་བཀག་ཉར་བྱེད་ས་བཟོས་པའི་བཀག་ཉར་ཁང་དེ་ཚོ་མཐོང་རྒྱུ་མེད་པ་བཟོ་ཐབས་བྱེད་བཞིན་པའི་གནས་སྟངས་འོག་ད་ལྟའི་ཆར་བཀག་ཉར་ཁང་ཁག་ཅིག་ཤུལ་ཙམ་ལས་ལྷག་མེད་པར་གྱུར་ཡོད་པ་དང་ཁག་ཅིག་ལ་མུ་མཐུད་དུ་དམ་དྲག་འོག་ཉེ་འཁོར་དུ་འགྲོ་བཅུག་གི་མེད་པའི་གནས་སྟངས་ཡིན་འདུག། རྒྱ་ནག་གཞུང་གི་སྲིད་བྱུས་འགྱུར་བ་བཏང་བ་ཞིག་གི་གནས་སྟངས་འོག་བྱང་ནུབ་ས་ཁུལ་ནང་དུ་གནས་པའི་ཡུ་གུར་མི་རིགས་གཙོས་པའི་ས་ཁུལ་དེ་དག་གི་གྲངས་ཉུང་མི་རིགས་ཚོ་བཀག་ཉར་བྱེད་སར་གྱུར་ཡོད་པ་དང་ཤིན་ཅང་ནང་གི་བྱེ་ཐང་བཙོན་ཁང་ཞིག་ལ་གསར་འགོད་པ་ཁག་ཅིག་བཅར་ཐབས་བྱས་པ་ལ་ཉེན་རྟོག་པ་ཞིག་གིས་དེ་ལ་ཡོང་མི་ཆོག་པ་མར་ཐོན་དགོས་པའི་ལག་བརྡ་བརྒྱབ་ཡོད་པ AFP གསར་ཁང་གིས་ཕྱི་ཚེས་བརྒྱད་ཉིན་གནས་ཚུལ་སྤེལ་འདུག་གནས་ཚུལ་མུ་མཐུད་སྤེལ་བའི་ནང་ད་ལོ་སྤྱི་ཟླ་བདུན་པའི་ནང AFP གསར་ཁང་གི་གསར་འགོད་པ་ཁག་ཅིག Australia འཐབ་ཇུས་སྲིད་ཇུས་ལྟེ་གནས་ཁང་གི་ཉམས་ཞིབ་བརྒྱུད་ནས་བཏོན་པའི་ཤིན་ཅང་ནང་དུ་ཡོད་པའི་བཀག་ཉར་ཁང་ཡིན་པར་དོགས་གཞི་བྱས་པའི་ས་གནས་ཁག་ཉི་ཤུ་རྩ་དྲུག་ལ་འགྲོ་ཐབས་བྱས་པ་དང་དེར་ཤེས་རྟོགས་བྱུང་བར་བཀག་ཉར་ཁང་དེ་དག་ནང་གི་ཁག་ཅིག་ལ་བདེ་སྲུང་པར་ཆས་བཞག་པ་དང་གྱང་ཁ་ལ་ལྕགས་སྐུད་འཐེན་ནས་གྱང་མཐོ་པོའི་སྟེང་སྐོར་སྲུང་དམག་གིས་བསྐོར་ནས་དམ་དྲག་འོག་ཡོད་པ་མཐོང་ཡོད་པ་དང། དེ་བཞིན་ཡང་ཁག་ཅིག་ཁང་པའི་ནང་ཉལ་ཁྲི་སྟོང་པ་ཙམ་མཐོང་རྒྱུ་ཡོད་པ་ལས་སུ་གང་ཡང་མེད་པ་སྟོང་པ་བེད་མེད་དུ་གྱུར་ཡོད་པ་མཐོང་ཡོད་འདུག་ཉམས་ཞིབ་པ་ཚོས་ཡང་རྒྱ་ནག་གཞུང་གིས་ཡུ་གུར་མི་རིགས་བཅུག་སའི་བཀག་ཉར་ཁང་དེ་དག་ནང་གི་ཁག་ཅིག་བསྐྱར་གསོ་བྱས་ཡོད་པ་དང་ཁག་ཅིག་སྒོ་བརྒྱབ་ཡོད་པ་བརྗོད་པ་མུ་མཐུད་ལུང་འདྲེན་བྱས་འདུག་དེ་ཡང་ཁེ་ན་ཌ་ཡི Simon Fraser གཙུག་ལག་སློབ་གྲྭའི་དགེ་རྒན་ཆེན་མོའི་ཕྱག་རོགས་དང་ཤིན་ཅང་ནང་གི་བཀག་ཉར་ཁང་ཁག་གི་གནས་སྟངས་སྐོར་ཉམས་ཞིབ་གནང་མཁན Darren Byler ལགས་ཀྱིས་བཀག་ཉར་ཁང་དེ་དག་ནང་བཅུག་པའི་མི་མང་བརྒྱ་ཕྲག་མང་པོ་ནས་སྟོང་ཕྲག་ཁག་ཅིག་བདེ་འཇགས་ཆེས་མཐོ་སའི་བཟོ་གྲྭ་ལས་རིགས་ཁང་ཁག་ཏུ་བསྐྱལ་ཡོད་སྲིད་པ་དང་དེ་བཞིན་ཡང་མང་པོ་ཞིག་མིང་གསར་པ་བཏགས་ཡོད་པ་དང་ཡང་ན་གསར་དུ་འཛུགས་སྐྲུན་བྱས་པའི་བཀག་ཉར་ཁང་ཁག་ཏུ་བསྐྱལ་ཡོད་སྲིད་པ་བརྗོད་འདུག་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་ཡུ་གུར་མི་རིགས་གཙོས་པའི་ཁ་ཆེའི་གྲངས་ཉུང་མི་རིགས་ས་ཡ་གཅིག་ལྷག་རྒྱ་ནག་གཞུང་གིས་བརྒྱབ་པའི་བཀག་ཉར་ཁང་ཁག་ཏུ་བཅུག་ནས་འགྲོ་བ་མིའི་ཐོབ་ཐང་ལ་བརྡབ་གསིག་ཚབས་ཆེན་གཏོང་གི་ཡོད་པར་ཉམས་ཞིབ་པ་དང་ལས་འགུལ་བ་དེ་བཞིན་བཙན་བྱོལ་ཡུ་གུར་བ་ཚོས་བརྗོད་ཀྱི་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གཞུང་གིས་ཁང་པ་དེ་ཚོ་ནི་རང་འགུལ་ངང་ནས་བརྒྱབ་པའི་ལས་རིགས་སྦྱོང་བརྡར་བྱེད་སའི་ལྟེ་གནས་ཁང་ཁག་ཡིན་པ་དང་ལོ་ཁ་ཤས་སྔོན་ལས་རིགས་སྦྱོང་བརྡར་མཐར་ཕྱིན་པ་རྣམས་ལས་ཀ་བརྟན་པོ་རག་པ་དང་འཚོ་བ་ཇེ་དགའ་སྐྱེལ་བ་ལ་བརྟེན་ནས་རིམ་བཞིན་སྒོ་བརྒྱབ་ཡོད་ཚུལ་འགྲེལ་བརྗོད་བྱས་ཡོད་པ་རེད། དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཕྱི་ཚེས་དགུ་པ་དང་བཅུ་པ་ཉིན་གཉིས་ཀྱི་རིང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་བསྐོང་ཚོགས་གནང་རྒྱུའི G20ཞེས་འཛམ་གླིང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པའི་ལྷན་ཚོགས་དེའི་སྐོར་བོད་དོན་ལས་འགུལ་སྤེལ་མཁན་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནས་ཚུལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང། དེ་རིང་སང་ད་ཅིག་གི G20ཞུ་ཡས་ཀྱི་འཛམ་གླིང་གི་ད་ཅིག་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་ཚོགས་འདུ་དེ་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་བསྐོང་ཚོགས་གནང་ནས་ད་ཉིན་གཉིས་རིང་འཚོགས་ཀྱི་ཡོད་ཨ་ནི། གཅིག་གི་གནས་ཚུལ་འདི་ད་ཅིག་རྒྱལ་སྤྱིའི་གནས་ཚུལ་ཆེན་པོ་ཅིག་རེད་ཤག་ཨ་ནི། དེ་དང་འབྲེལ་བའི་སྐོར་ལ་ང་ཚོས་ཞལ་པར་ཐོག་ནས་རྒྱ་གར་ནང་བོད་རང་བཙན་ལས་འགུལ་སྤེལ་མཁན་དང་རྩོམ་པ་པོ། བསྟན་འཛིན་བརྩོན་འགྲུས་ལགས་ལ་ནི་གནས་འདྲི་ཞུས་ནས་འདིའི་སྐོར་ལ་ནི་ང་ཚོས་གནས་ཚུལ་ཅིག་སྙན་སྒྲོན་ཞུ་ཡིན། བསྟན་འཛིན་བརྩོན་འགྲུས་ལགས་ནི་ད་རེས་ཀྱི་ད་རྒྱ་གར་ནང་ཚོགས་རྒྱུའི G20 ཞུ་ཡས་ཀྱི་དཔལ་འབྱོར་གྱི་གླེང་སྟེགས་དེའི་ཐོག་ལ་ད་ཅིག་གི་ཁྱེད་རང་གི་གཟིགས་ཕྱོགས་ཐོག་ནས་གནད་དོན་འདྲ་བོ་གཙོ་བོ་ག་རེ་ག་རེ་རེ་ཞིག་གླེང་སློང་གནང་རྒྱུ་ཨ་ནི་ཅིག་ཐག་གཅོད་རེ་ཞིག་ག་རེ་བྱུང་ཡས་ཀྱི་རེ་བ་རེད་ཞུས་ན། གནད་དོན་གལ་ཆེ་ཤོས་འདི་ད་སྔོན་མ་ལོ་ལ་ཡང་ད་ལྟ་ཨུ་རུ་སུ་གིས་ཡུ་ཀེ་རེན་རྒྱལ་ཁབ་སྒང་ལ་ཡང་བཙན་འཛུལ་བྱས་པ་སོང་ཙང་འདི་གནད་དོན་རྒྱ་ཆེ་ཤོས་ཤིག་བྱུང་ཤག་དེ་དུས་ཨ་ནི་ཨུ་རུ་སུ་ལ་ཡང་སྐྱོན་བརྗོད་ཤུགས་ཆེན་པོ་དེ་འདྲས་བྱུང་ཤག་ད་ད་ལྟའི་ཚོགས་འདུ་འདི་རྒྱ་གར་ནང་ཚོགས་ཡོད་རེད་རྒྱ་གར་གྱིས་སྔོན་ཚུད་ནས་ཨ་ནི་འདི་འདྲས་ཅིག་ཚོད་དཔག་བྱས་བྱས་ཨ་ནི། ཚོགས་འདུ་འདི་གི་ནང་དོན་གཙོ་བོ་དེ་ད་ལྟ་འགྲོ་བཞིན་པའི་དམག་གི་སྐོར་ལ་མིན་པར། དམག་འདིའི་བྱུང་རྐྱེན་འདིའི་རྐྱེན་པས་རྒྱལ་ཁབ་མཉམ་རོགས་ཉི་ཤུའི་ནང་ལ་ཚོང། དཔལ་འབྱོར། ཁོར་ཡུག། འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་འདྲའི་སྐོར་ལ་ཡང་གྲོས་བསྡུར་བྱེད་ཡ་ལ་ཁ་ཕྱོགས་བསྒྱུར་ཡས་ཀྱི་འབད་བརྩོན་འདི་འདྲའི་ཅིག་ད་བོད་ཁབ་ནས་རྒྱ་གར་གྱིས་ཐབས་ཤེས་རབ་དང་རིམ་པ་གནང་བྱས། གནད་དོན་འདིའི་སྐོར་ལ་ད་རྒྱ་ཆེ་ཅིག་གྲོས་བསྡུར་གནང་ཡ་དེ་འདྲ་ཅིག་རེད་ཤག་ཚོགས་འདུ་འདི་སང་ཉིན་དང་གནངས་ཉིན་བྱས་བྱས་ཉི་མ་གཉིས། ཚེས་དགུ་དང་བཅུ་བྱས་བྱས་ཉི་མ་གཉིས་རིང་ཚོགས་པ་རེད་བཞག་ཡིན་པ་ནས་ད་རིང་སྔོན་ཚུད་ནས་དཔེ་བྱས་ན་ད་ཨ་རི་གི་སྲིད་འཛིན་ཇོ་སྦའི་ཏན་རྒྱ་གར་ལ་ཡང་དེ་རིང་ཞབས་སོར་འཁོད་ཚར་རེད། དེ་མ་ཡིན་པའི་ཨིང་ལན་གྱི་སྲིད་བློན་རི་ཤི་སུ་ནག་ད་ལྟ་རྒྱ་གར་ལ་ཡང་ཞབས་སོར་འཁོད་ཚར་རེད། དེ་མ་ཡིན་པའི་ད་རྒྱལ་ཁབ་མཉམ་རོགས་ཉི་ཤུ་གི་འགོ་བྱེད་ཕེབས་ཀྱི་ཡོད་རེད་བྱས་ཙང་ད་གནད་དོན་ཁག་མང་པོ་ཞིག་སྐོར་ལ་ཡང་བགྲོ་གླེང་ཞུ་ཡ་དེ་འདྲས་ཅིག་རེད་བཞག། ལགས་སེ།
ཨ་ནི་གཅིག་གི་ད་གནས་ཚུལ་ཤེས་རྟོགས་བྱུང་བ་ཞུས་ན་ཨ་ནི་ད་ད་རེས་ད་གཅིག་གི G20 གི་ད་ཚོགས་འདུ་འདིའི་ཐོག་ལ་རྒྱ་གར་ངོས་ནས་ད་འཛམ་གླིང་གི་ད་གཅིག་གི་དབུ་ཁྲིད་ཀྱི་རྒྱལ་ཁབ་ཅིག་ཡིན་པའི་གི་ད་དེའི་རྣམ་པ་དེ་སྟོན་ཡས་དེ་ཤུགས་ཆེན་པོ་ཅིག་མངོན་གསལ་ཞེས་ད་དོན་ནས་བཤད་ཡང་ཨ་མི་རི་ཀའི་ངོས་ནས་ད་གཅིག་ད་རེས་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ར་ཤི་ཡའི་སྲིད་འཛིན་པུ་ཏིན་རྣམ་གཉིས་ད་དེ་ཕེབས་ཀྱི་མེད་ཙང་ཡང་དེའི་གོ་སྐབས་ཅིག་ལ་གཟིགས་ནས་ཡང་ཨ་མི་རི་ཀའི་ངོས་ནས་ཡང་གཅིག་གི་དེའི་ཐོག་ལ་གཅིག་དགོངས་འཆར་དང་ཡང་འཆར་གཞི་དང། ལྷག་པར་དུ་གཙོ་བོ་ད་གཅིག་འཛམ་གླིང་དངུལ་ཁང་དང་ཡང་རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཐོག་ནས་ད་རྒྱ་ནག་གི་ད་རྒྱུད་གཅིག་ལམ་གཅིག་ཟེར་གྱི་དེའི་ཚབ་བྱས་ལ་ཡང་ད་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་ལ་དངུལ་བུ་ལོན་གྱི་ལས་འཆར་གསར་པ་ཅིག་ད་འདི་ལ་ཡང་དངུལ་ཌོ་ལར་མ་ནས་ཐེར་འབུམ་ཉིས་བརྒྱ་ཟེར་གི་འདི་འདྲའི་འཆར་གཞི་བྱས་འདི་འདྲས་ཀྱི་ད་ཅིག་ལག་ལེན་འཁྱེར་བ་གནང་ཡག་གི་འཆར་གཞི་འདུག་འདི་འདྲས་སོང་ཙང་ད་ད་རེས་ཀྱི་ཚོགས་འདུ་འདིའི་ཐོག་ནས་ཅིག་གནད་དོན་འདྲ་བོ་གཙོ་བོ་ག་རེའི་ཐོག་ལ་ཐག་གཅོད་ཡོང་ཡའི་རེ་བ་རེད་ཞུས་ན་ག་འདྲ་ཡིན་ནམ། ད་ད་ལྟའི་ཚོགས་འདུའི་ནང་ལ་ཡང་དམིགས་བསལ་གྱི་གནད་དོན་གཅིག་ག་རེ་རེད་ཟེར་ན་རྒྱ་གར་ད་ད་ལྟའི་འཛམ་གླིང་ཁྱོན་ཡོངས་ཀྱི་ཚོགས་འདུ་ཆེ་ཤོས་ཅིག་རྒྱ་གར་གྱིས་ད་བསྐོང་ཚོགས་གནང་གི་ཡོད་རེད་རྒྱ་གར་གྲ་སྒྲིག་གནང་གི་ཡོད་རེད་འདི་ཡིན་པ་སོང་ཙང་རྒྱ་གར་གྱི་ཆེ་མཐོང་རང་བཞིན་གྱིས་ཆེ་རུ་ཅིག་འགྲོ་གི་རེད། ཡིན་ན་ཡང་འདི་དང་ལྡོག་ཕྱོགས་ཀྱི་གནད་དོན་འདི་ན་ཚོགས་འདུ་རྒྱ་ཆེན་པོ་འདི་ཚོགས་ཀྱི་ཡོད་ན་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཡོང་གི་མེད་པ་སོང་ཙང་ཡང་རྒྱ་ནག་གི་སྐུ་ཚབ་དེ་གཅིག་མ་འཐུས་པ་མ་ཚང་བ་གི་གནས་སྟངས་དེ་རང་བཞིན་གྱིས་དེ་ད་ལྟའི་ཚོགས་འདུའི་ནང་ལ་ཡང་ཆགས་འགྲོ་གི་རེད། ད་ཚོགས་འདུ་དེའི་ནང་ལ་རྒྱལ་ཁབ་རྣམ་གྲངས་ཉི་ཤུ་ཡོང་གི་སོང་ཙང་རྒྱལ་ཁབ་མང་པོ་ཅིག་གིས་ཨ་རི་མཉམ་དུ་འབྲེལ་བ་དམ་ཟབ་དེ་ཡོང་གི་ཡོད་པ་སོང་ཙང་རང་བཞིན་གྱིས་ཨ་རི་གི་སྲིད་འཛིན་ཇོ་བྷེ་ཌེན་སླེབས་ནས་ད་ལྟའི་ཚོགས་འདུའི་ནང་ལ་ཡང་གཟི་བརྗིད་ཆེ་བ་ཅིག་དང།

ཨ་ནི་ཡང་རྒྱལ་ཁབ་སུ་འདྲ་ཅིག་གི་ཡར་ཐོན་ལས་གཞི་ནང་ལོགས་ལ་ཡང་དངུལ་སྤྲོད་ཀྱི་ཡོད་ནའི་ཨ་ནི་འདི་གི་མ་རྩ་འདི་འདྲ་ཅིག་ཡོག་རེད་ཟེར་ཅིག་སྔོན་ཚུད་ནས་འདི་འདྲ་ཅིག་གསུངས་བསྡད་ཀྱི་འདུག་བྱས་ཙང་འདི་རང་བཞིན་གྱིས་ཨ་རི་ལ་ཡང་ཁེ་ཕན་ཅིག་ཡོང་བསྡད་ཀྱི་རེད། ད་གང་ཅིའི་མཐའ་མ་ད་ཉི་མ་གཉིས་ཚོགས་འདུ་ཚོགས་ཚར་བའི་གཞུག་ལ་ཁོ་རང་ཚོས་བརྗོད་བྱ་ཅིག་གི་ཐོག་ནས་ཁོ་ཚོས་གྲོས་ཆོད་ཅིག་བཞག་གི་རེད། ཨ་ནི་གྲོས་ཆོད་འདི་སྔོན་མ་ལོགས་ལ་ཡང་ད་ལྟ་ཡུཀ་རེན་དམག་གི་སྐོར་ལ་ཤུགས་ཆེན་པོ་ཅིག་སྐད་ཆ་འདི་འདྲ་བྱུང་ཤག་འདི་ཨ་ནི་གྲོས་ཆོད་འདི་ཡང་ཁ་ཤས་ཅིག་གིས་མོས་མཐུན་ཡོད་པ་མོས་མཐུན་མེད་པ་བྱས་ནས་རྙོག་གླེང་འདི་འདྲས་ཅིག་བྱུང་ཤག་ད་ད་ལྟའི་གནད་དོན་འདི་ད་དངོས་སུ་གྲོས་ཆོད་བཞག་པའི་སྐབས་ལ་དཀའ་ངལ་གང་ལ་གང་འཚམས་འཕྲད་ཀྱི་རེད་བསམ་གྱི་འདུག་རྒྱ་ནག་གི་སྲིད་འཛིན་སླེབས་ཀྱི་ཡོད་མ་རེད་ཨ་འདི་མ་ཟད་ཨུ་རུ་སུ་གི་སྲིད་འཛིན་ད་ལྟའི་ཚོགས་འདུ་ནང་ཡོང་གི་ཡོད་མ་རེད་ཨ་ནི་ད་འདི་ཡིན་པ་སོང་ཙང་ཡང་ཤོག་ཁག་གལ་ཆེ་གཅིག་སླེབས་ཐུབ་ཀྱི་ཡོད་མ་རེད། ཡང་ཨ་རི་དང་མནའ་འབྲེལ་རྒྱལ་ཁབ་མང་པོ་གཅིག་ད་འདི་ལ་ཡོང་ཐུབ་ཀྱི་རེད། བྱས་ཙང་ད་ལྟ་ཡ་རེད་ཤག་མཇུག་སྡོམ་དེ་ཁོང་ཚོས་གྲོས་ཆོད་འདི་ག་འདྲ་ཅིག་བཞག་ཡ་རེད་ཤག་ནང་དོན་ག་འདྲ་ཅིག་ཡོང་ས་རེད། དངོས་སུ་གྲོས་ཆོད་འདི་བཞག་ཐུབ་པ་ཚང་མས་ཀྱི་མོས་མཐུན་བྱེད་ཐུབ་པ་ཅིག་ཡོང་གི་ཡོད་མེད་འདི་ད་ཉི་མ་གཉིས་གཞུག་ལ་ཡ་མཐོང་གི་རེད། ལགས་སོ། དེ་ནས་ད་ཅིག་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ད་ཅིག་གི G20 ད་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ལ་ཨ་ནི་བོད་ཀྱི་རང་དབང་གཙང་མའི་རྒྱལ་ཁབ་ཅིག་ཡིན་པའི་ངོས་འཛིན་དང་ཨ་ནི། བོད་ནང་གི་ད་ཅིག་གི་ཁོར་ཡུག་དང་འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་དང་དེ་ནང་བཞིན་ད་བོད་ཀྱི་དཀའ་རྙོག་དེ་ཞི་བའི་ལམ་ནས་རྒྱ་ནག་དང་གྲོས་མོལ་ལམ་ནས་སེལ་ཡས་ཐོག་ད་རྒྱབ་སྐྱོར་གནང་རོགས་ཞུ་ཡས་དང་ཡང་དེ་མིན་གྱི་ཡང་རྒྱལ་ས་ལྡི་ལི་ནང་ད་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གོ་སྒྲིག་གནང་ནས་ངོ་རྒོལ་གྱི་ལས་འགུལ་ཅིག་སྤེལ་ནས་ནི་ཅིག་བོད་ཀྱི་གནད་དོན་དེ་ཡང G20 གི་ལྷན་ཚོགས་དེར་གླེང་སློང་གནང་དགོས་ཞེས་དེ་འདྲ་གི་དགོས་འདུན་བཏོན་ཤག་བྱས་ཙང་ཨ་ནི་ད་རེས་ད་ཅིག G20 གི་ལྷན་ཚོགས་དེའི་ཐོག་ལ་བོད་དོན་གླེང་སློང་ཡོང་ཡ་གི་རེ་བ་ར་ཞིག་ཡོད་ནམ་ཡང་འདི་ཅིག་ཡ་མེད་ར་ཞིག་གཏོང་གི་ཡོད་ནམ་དེའི་སྐོར་ཁྱེད་རང་དགོངས་པ་ག་རེ་ཡིན་ནམ། G20 ཚོགས་འདུ་དེའི་ནང་ལ་ད་རྒྱལ་ཁབ་རྣམ་པ་ཉི་ཤུ་གིས་རྒྱལ་སྤྱིའི་ནང་གི་ད་ལྟ་འགྲོ་བཞིན་པའི་དམག་གི་སྐོར་ལ་བཀའ་མོལ་ཏན་ཏན་ཡོང་གི་རེད། འདི་དང་འབྲེལ་བའི་ད་ད་ལྟ་དམག་དེ་རང་གིས་རྐྱེན་པས་ཟ་ཆས་ལ་དཀའ་ངལ་ཆེན་པོ་བྱུང་ཡོད་རེད་དེའི་སྐོར་ལ་བཀའ་མོལ་ཏན་ཏན་ཡོང་གི་རེད་བསམ་གྱི་འདུག་མ་ཚད་ད་དཔལ་འབྱོར་གྱི་ཐོག་ནས་འགྱུར་ལྡོག་ཤུགས་ཆེན་པོ་ཞེ་ཅིག་འགྲོ་བསྡད་ཡོད་རེད་དེའི་སྐོར་ལ་ཏན་ཏན་བཀའ་མོལ་ཡོང་གི་རེད་ཨ་ནི་རྒྱལ་ཁབ་ཕན་ཚུན་བར་གྱི་འབྲེལ་བ་དེ་འདྲ་ངའི་བསམ་ཚུལ་ལ་ད་ལྟ་དངོས་སུ་དོད་པོ་ཅིག་གི་ཐོག་ནས་བོད་ཀྱི་གནས་ཚུལ་བར་གྱི་བགྲོ་གླེང་བྱེད་ཡག་དང་དེ་འདྲའི་ཅིག་ངའི་གི་ད་ད་ལྟའི་གནས་སྐབས་ལ་ཡོང་གི་རེད་བསམ་གྱི་མི་འདུག་གང་བྱས་དེ་འདྲའི་ཚོགས་འདུའི་ནང་ལ་རྒྱལ་ཁབ་ཚང་མས་སོ་སོའི་ཁེ་ཕན་དེ་ཨང་དང་པོ་བཞག་གི་རེད་མ་གཏོགས་གཅིག་གི་འགྲོ་བ་མིའི་ཐོབ་ཐང་གལ་ཆེན་པོ་ཡིན་པ་དང་གཅིག་གི་ཡ་ང་སྙིང་རྗེ་གི་ཐོག་ནས་ཆབ་སྲིད་རྩེད་ཡ་འདི་འདྲས་ཡོང་གི་རེད་བསམ་གི་མི་འདུག་སོ་སོ་བོད་པ་ཅིག་གི་ཐོག་ནས་འདོད་པ་དེ་ཏན་ཏན་ཡོད་རེད། འདི་ནང་བཞིན་ད་ལྟ་བོད་གཞོན་ལྷན་ཚོགས་ངོ་རྒོལ་བྱས་ཡོད་རེད་ཡང་འདི་མ་ཡིན་པའི་ང་ཚོའི་ད་ལྟ་བཙན་བྱོལ་གཞུང་གི་ངོས་ནས་འདི་འདྲས་གཅིག་གི་ད་ཞུ་ཡིག་འབུལ་བ་འདི་འདྲས་བྱུང་ཡོད་ད་འདི་ང་རང་ཚོའི་ཐབས་ཤེས་རང་རེད་དེ། རྒྱལ་ཁབ་ཚང་མས་སོ་སོའི་ཚོང་དང་ཆབ་སྲིད་ཀྱི་ཁེ་ཕན་ཨང་དང་པོར་བཞག་བྱས་འདི་འདྲས་རང་བྱེད་ཀྱི་རེད། དེ་ཡིན་པ་སོང་ཙང་ད་ཡིན་ནས་ད་ད་ལྟའི་དངོས་སུ་དོད་པོ་ཅིག་མཐོང་ཡ་ག་རེ་ཟེར་ན་རྒྱ་ནག་ལ་ཡ་དེ་སྔ་རྒྱལ་ཁབ་མང་པོ་ཅིག་གིས་ཚོང་འབྲེལ་གྱི་ཐོག་ནས་བསྙེས་བསྡད་ཡ་དང་རྒྱ་ནག་ལ་ཡ་ཞེད་དགོས་ཡ་དང། དེ་འདྲས་ཅིག་གི་ཐོག་ནས་རྒྱ་ནག་ལ་ཡ་ཨ་ནི་སྐད་ཆ་བཤད་མ་ཕོད་པའི་གི་གནས་སྟངས་འདི་འདྲས་ཆགས་ཡ་འདི་ད་ད་ལྟ་འགྱུར་བ་ཤུགས་ཆེན་པོ་ཕྱིན་བྱས་རྒྱ་ནག་སྲིད་འཛིན་ཁོ་རང་རང་ད་ལྟའི་ཚོགས་འདུ་ལ་ཡོང་མ་ཐུབ་པའི་གནས་སྟངས་དེ་འདྲས་ཅིག་ཆགས་བསྡད་ཡོད་རེད། རྒྱལ་ཁབ་མང་པོ་ཅིག་གིས་ད་ད་ལྟ་རྒྱ་ནག་དང་ཚོང་འབྲེལ་བྱེད་ཀྱི་ཡོད་ནས་མ་འོངས་པར་ཚོང་འབྲེལ་བྱེད་ཀྱི་ཡིན་ལབ་ཡ་དང་རྒྱ་ནག་ནང་ལོགས་ལ་ཚོང་དང་དཔལ་འབྱོར་གྱི་ཐོག་ནས་གང་ཅིའི་ཐོག་ནས་གྱོང་གུན་བྱས་བྱས་ཚོང་གི་འབོར་དེ་མར་ཉམས་རྒུད་ཕྱིན་པ། རིན་ཚད་ཟ་བ། ནང་ལོགས་ལ་རྡོག་རྩ་གཅིག་སྒྲིལ་མེད་པ།

རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་ཁག་ལ་ཕོག་ཐུག་གཏོང་བ་བཞིན་མཇུག་འབྲས་ཇི་ལྟར་ཡོང་མིན་གྱི་སྐོར། རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་གནང་བ་ཞིག་གསན་རོགས་གནང།
ཕྱི་ཟླ་བརྒྱད་པ་གི་ཚེས་ཉི་ཤུ་རྩ་བརྒྱད་གཟའ་ཟླ་བ་ཉིན་རྒྱ་ནག་གི་རང་བྱུང་ཐོན་ཁུངས་ལྷན་ཁང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་རྒྱ་ནག་གི་རྒྱལ་ཡོངས་ཚད་ལྡན་ས་ཁྲ་ཞེས་པ་ཞིག་བཏོན་ཡོད་པ་རེད། འོན་ཀྱང་ས་བཀྲ་གསར་པ་དེ་ཡི་ནང་ལ་ད་ལྟའི་རྒྱ་གར་གྱི་མཐའ་མཚམས་ས་ཁུལ་གཉིས་ཏེ། རྒྱ་གར་གྱི་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེ་དང་ད་ལྟ་རྒྱ་གར་གྱི་མཐའ་མཚམས་ལ་དྭགས་མངའ་ཁོངས་སུ་ཡོད་པའི་ཨ་ཁིན་སན་ཆིང་ས་བཀྲ་དེ་ཡི་ཁོངས་སུ་བཅུག་ནས་རྒྱ་ནག་གི་མངའ་ཁོངས་ཡིན་ཚུལ་བསྟན་འདུག་དེ་བཞིན་དབྱིན་ཡིག་གི་ད་གསལ་བྱེད་ཡུའུ་ཡི་ཡིག་དང་འདྲ་བའི་གི་ས་ཐིག་བརྒྱབ་པའི་གི་ས་བཀྲ་ཞེས་སྤེལ་བ་དེ་ཡིས། ལྷོ་རྒྱ་ནག་རྒྱ་མཚོ་ཡི་ས་ཁྱོན་གྱི་བརྒྱ་ཆ་དགུ་བཅུ་ཟིན་ཡོད་པ་དང། ས་ཁྲ་གསར་པ་དེ་ཡི་ས་ཐིག་ལྷོ་རྒྱ་ནག་རྒྱ་མཚོ་ཡི་ལྷོ་ཕྱོགས་སུ། སྤྱི་ལེ་ཆིག་སྟོང་ལྔ་བརྒྱ་ལ་ཇེ་རིང་དུ་བཏང་ནས་ད་ཝེ་ནཱ་མི་སི་དང་ཧྥི་ལི་པི་མ་ལེ་ཤི་ཡ་ཨིན་དུ་ནི་ཤི་ཡ་སྦུ་རུ་ནི་བཅས་དང་མཚོ་ཁུལ་དུ་ཐོན་ཡོད་པ་མ་ཟད་ཨ་ནི་ཚེག་ཐིག་བཅུ་ཐམ་པ་གིས་གྲུབ་པའི་གི་ས་ཐིག་བརྒྱབ་ཡོད་པའི་ཁོངས་སུ་ཐེ་ཝན་ཡང་ཚུད་ཡོད་པ་དང། རྒྱ་ནག་གིས་གསར་དུ་བཀྲམ་པའི་གི་ས་ཁྲ་དེ་ཧ་ལམ། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ཡི་རྒྱ་ནག་གི་ས་ཁྲ་དང་འདྲ་བོ་ཡོད་པ་གནས་ཚུལ་ནང་བཀོད་ཡོད་འདུག་ཡང་དེ་བཞིན་བལ་ཡུལ་གཞུང་གིས་ལོ་གསུམ་གོང་ཁ་སྐོང་ས་ཁྲ་གསར་པ་ཞིག་འདོན་སྤེལ་བྱས་ཡོད་པ་དེ་ལ་རྒྱ་ནག་གཞུང་གིས་ངོས་ལེན་བྱས་མེད་པར་ད་རེས་རྒྱ་ནག་གི་ས་ཁྲ་གསར་པ་དེ་ཡི་ནང་བལ་ཡུལ་གྱི་ས་ཆ་གསུམ་རྒྱ་གར་གྱི་བདག་དབང་འོག་ཡོད་པ་བལ་ཡུལ་ནང་ལ་བཅུག་མེད་པ་རེད། དེ་རིང་ད་གླེང་མོལ་གྱི་ལེ་ཚན་ནང་རྒྱ་ནག་གི་ས་ཁྲ་གསར་པ་དེས་རྒྱ་ནག་གི་ཆབ་སྲིད་ཀྱི་དམིགས་ཡུལ་ག་རེ་མཚོན་བཞིན་ཡོད་མེད་དང་ས་ཁྲ་གསར་པ་དེ་འཆར་གཞི་ལྡན་པའི་ཀྱི་ཐོག་ནས་བཟོས་པ་ཞིག་ཡིན་མིན་དང་དེ་ཡི་འབྱུང་འབྲས་ཇི་ལྟར་ཡོང་མིན་སོགས་ཀྱི་སྐོར་ལ་བོད་རིགས་ན་གཞོན་རྩོམ་པ་པོ་དང་བོད་རང་བཙན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་དང། ཨ་རི་ཡི་ནུའུ་ཡོག་གྲོང་ཁྱེར་སྤྱི་ཁྱབ་ལས་ཁུངས་ནང་ཞིབ་འཇུག་པ་རྒན་པའི་གི་ཕྱག་ལས་གནང་བཞིན་པའི་ཀྱི་འབུམ་རམས་པ་ཚེ་དབང་རིག་འཛིན་ལགས་རྣམ་པ་གཉིས་གདན་ཞུ་བྱས་ནས་གླེང་མོལ་བྱེད་ཀྱི་ཡོད་ཁྱེད་རྣམ་པ་གཉིས་དེ་རིང་ང་ཚོའི་ལེ་ཚན་ནང་ཕེབས་པ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན།

འགོ་བཙུགས་རོགས་ཤིག་ད་ཐུང་ཙམ་ཅིག་ཐོག་ནས། ད་ལྟའི་རྒྱ་ནག་གི་ས་བཀྲ་གསར་བ་བཏོན་པ་འདིས། ད་རྒྱལ་ཁབ་མང་པོ་ཅིག་ལ་ཡང་ཕོག་ཐུག་འགྲོ་གི་ཡོད་རེད་འགྲོ་གི་ཡོད་པ་འདི་ཤེས་ཀྱི་ཡོད་རེད་ཤེས་བཞིན་དུ་ས་བཀྲ་བཏོན་པ་འདིས། ངས་ནི་ད་འདི་བཙན་རྒྱལ་རིང་ལུགས་ཀྱི་ཇུས་ངན་པ་གཅིག་རང་མཐོང་གི་འདུག་གཅིག་ནས་ག་རེ་ཟེར་ན་རྒྱ་ནག་ཁོ་རང་རྒྱ་ནག་གི་ཁྱིམ་མཚེས་ཉེ་འཁྲིས་རྒྱལ་ཁབ་དེ་ཚོ་ལ་ཡང་གྲོས་བསྡུར་དང་གླེང་མོལ། ཡང་ན་དུས་རྒྱུན་ནས་ས་མཚམས་དང་འདིའི་སྐོར་ལ་ཡང་སྐད་ཆ་མེད་བ་ལ་སོ་སོའི་འདོད་པ་བཞིན་དུ་ས་ཆ་འདི་རྦད་དེ་ང་ཚོའི་ཡིན་ལབ་ཡ་དེ་འདྲས་ཀྱི་ཐོག་ནས་ས་བཀྲ་བཏོན་པ་འདི་ད་བཙན་རྒྱལ་རིང་ལུགས་པའི་གི་ཇུས་ངན་པ་གཅིག་རང་རེད། ད་འདི་མངོན་སུམ་དོད་པོ་དེ་ག་ནས་མཐོང་གི་འདུག་ཟེར་ན། རྒྱ་གར་ནས་བརྩིས་པའི་རྒྱལ་ཁབ་མང་པོ་ཅིག་གིས་ད་ལྟ་རང་ནས་དེ་ལ་ཡ་རྒྱ་ནག་གིས་ས་བཀྲ་བཏོན་པ་འདི་ལ་ང་ཚོས་མོས་མཐུན་རྩ་བ་ཉིད་ནས་མེད། རྒྱ་ནག་གིས་ག་རེ་བཤད་ཀྱི་ཡོད་ནའི་ང་ཚོས་སོ་སོའི་རང་བཙན་ལྡན་པའི་རྒྱལ་ཁབ་ཀྱི་ས་མཚམས། མཚོ་ཁུལ་ལ་ཡིན་ནའི་རེད། རི་དང་ས་སྟེང་ཁོངས་ལ་ཡིན་ནའི་རེད་ཚང་མ་ང་རང་ཚོའི་ཡིན་པ་དེ་ང་རང་ཚོ་མཐའ་གཅིག་ཏུ་ཤེས་ཀྱི་ཡོད་བྱས་ཙང་རྒྱ་ནག་གི་ས་བཀྲ་གིས་ག་རེ་བཤད་པ་དེ་ང་ཚོས་ངོས་ལེན་མེད་ཟེར་བྱས། མངོན་སུམ་དོད་པོ་ཅིག་གི་ངོ་རྒོལ་རང་གི་ཐོག་ནས་རྒྱ་གར་དང་བལ་ཡུལ་དང། ཝེད་ནམ་བྱས་ཧྥི་ལི་པིན་བྱས་རྒྱལ་ཁབ་མང་པོ་ཅིག་གི་ངོས་ནས་གསུངས་ཚར་སོང། ལྷག་པར་དུ་ཐའེ་ཝན་གྱིས་ད་རངས་གསུངས་ཚར་སོང། བྱས་ཙང་དེ་ཡིས། ལན། གསལ་བོ་ཅིག་རྒྱ་ནག་ལ་ཡང་ལམ་སང་རག་པ་རེད་བསམ་གྱི་འདུག་རང། ལགས་སོ། ད་འདི་ན་ནི་རྒྱ་གར་ལ་ཆ་བཞག་པ་ན་ས་ཆ་གལ་ཆེན་པོ་གཉིས་རེད་འདུག་ཨ་རུ་ན་ཅལ་དང་ཨག་སའི་ཅིན་ཟེར་དེའི་ལོ་རྒྱུས་ཐོག་ལ་རྒྱ་ནག་དང་རྒྱ་གར་གྱི་བར་ལ་རྩོད་རྙོག་ཡོད་རེད་པ་ཅིག་དམག་འཁྲུག་ཤོར་བའི་གི་ས་ཁུལ་དེ་འདྲ་གཉིས་རེད་དུ་ཤོད་རེད། ཡང་ཅིག་ད་ག་ཟེ་ས་ཆ་ད་ལྟ་བར་དུ་ཅིག་གེ་གེ་རྩོད་རྙོག་མེད་པའི་གི་དེ་འདྲ་རེད་མི་འདུག་བ་དེ་གི་ཡང་ཅིག་རང་བཞིན་མེད་པའི་གི་གནད་འགག་ཅིག་བཟོ་གི་ཡོད་མ་རེད་པས། རྒྱ་ནག་གིས་ཅིག་ས་ཐོག་ལ་བཙན་འཛུལ་བྱས་མ་རེད་དེ་ཡིན་ན་ཡང་ཅིག་སེམས་ཁམས་གི་ཐོག་ནས་ད་ས་ཁྲ་གི་ཐོག་ནས་ཧ་ལམ་མ་སོང་ན་ས་ཆ་དེ་ནི་ཟིང་ཟིང་བཞག་པ་འདྲ་བོ་ཅིག། དེ་ཚུད་ཀྱི་འདུག། ད་རྒྱ་གར་གྱི་ས་མཚམས་ནས་བརྩིས་པ་ཡིན་ན་ས་ཆ་རྒྱ་ཁྱོན་ཕོན་ཆེན་པོ་ཡིན་པ་དེ་འདྲའི་ས་ཆ་ཁུངས་གཉིས་རྒྱ་ནག་གིས་ཁོ་རང་ཚོའི་ས་བཀྲའི་ནང་ལ་བཏོན་བསྡད་ཡོད་རེད་གཅིག་ད་ཨག་སའི་ཅིན་ལབ་ཡ་དེ་རེད་ཨག་སའི་ཅིན་ཟེར་མཁན་དེ་ཀི་ལོ་མི་ཊར་གྲུ་བཞི་མ་སྟོང་ཕྲག་སུམ་ཅུ་སོ་བརྒྱད་བརྩིས་ཀྱི་རེད་ད་འདི་བོད་ཀྱི་ནུབ་ཕྱོགས་བྱས། ཤར་ཏུར་ཀི་སི་ཐན་གྱི་ལྷོ་ཕྱོགས་བྱས། ལ་དྭགས་ཀྱི་ཤར་ཕྱོགས་ལ་འཁེལ་གྱི་རེད། ཤར་དང་ཨ་ནི། བྱང། བྱང་བྱང་ཤར་འདྲ་པོ་ཅིག་འཁེལ་གྱི་རེད། བྱས་ཙང་འདིའི་ས་ཆ་ཁྱོན་ཡོངས་དེ་སྔོན་མ་ཡིན་ན། རྒྱ་གར་དབྱིན་ཇིའི་མངའ་ཁོངས་ལ་ཡོད་པའི་སྐབས་ལ་འདི་རྒྱ་གར་གྱི་ཁོངས་ཡིན་ཟེར་བྱས་རྒྱ་གར་ས་བཀྲའི་ནང་ལ་ཡང་སྟོན་སྲོལ་ཡོད་རེད། དངོས་སུ་ཡག་པོ་བལྟས་ཡོད་ན་ཕ་གི་སྒང་ལ་ཡང་འཛིན་སྐྱོང་རང། རྒྱ་གར་དབྱིན་ཇི་གི་ཐོག་ནས་དེ་འདྲ་བྱུང་མི་འདུག་འདི། མུ་མཐུད་བྱས་ཅིག་རང་དབང་དང་འདི་འདྲས་བྱས་ནས་བསྡད་པ་འདི་འདྲས་ཅིག་རེད་ཤག་ཡིན་ནའི་རྒྱ་གར་གྱི་ཁོངས་ཡིན་ཟེར་བྱས་སྔོན་མ་དབྱིན་ཇིའི་ཁོངས་ལ་ཡོད་དུས་ནས་རྒྱ་གར་གྱི་ཁོངས་ཡིན་ཟེར་བྱས་སྔོན་མ་ནས་བཤད་བསྡད་ཀྱི་ཡོད་རེད་ད་ཡིན་ནའི་ས་ཆ་འདི་རྒྱ་ཆེ་བ་ལས་ལྷག་ག་ད་ལྟ་རྒྱ་ནག་གིས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་དང་དྲུག་ཅུ་རེ་ལྔ་ལ་ཨ་ནི་ལ་དྭགས་ཁུལ་ལ་དམག་བརྒྱབ་བྱས་ས་ཆ་མང་པོ་ཅིག་ད་དུང

ཨ་ནི་སྟོང་ཕྲག་དགུ་བཅུ་བརྩིས་ཀྱི་འདུག་འདི་རྒྱ་གར་གྱི་བྱང་ཤར་ཁུལ་གྱི་མངའ་སྡེའི་ནང་ནས་མངའ་སྡེ་ཆེ་གྲས་གཅིག་རེད། ད་འདི་སྔོན་བརྩིས་ན་གཅིག་སྟོང་དགུ་བརྒྱ་བཅུ་བཞི་ལ་ཨ་ནི་བོད་རང་བཙན་ལྡན་པའི་བོད་རྒྱལ་ཁབ་དང་དབྱིན་ཇི་མངའ་ཁོངས་བར་ལ་གན་རྒྱ་བཞག་པའི་ཀྱི་ཐོག་ནས་ཨ་ནི་རྒྱ་གར་གྱི་རྒྱ་གར་དབྱིན་ཇི་མངའ་ཁོངས་བཟོས་པ་རེད་ཡིན་ནའི་འཛིན་སྐྱོང་གི་ཐོག་ནས་བརྩིས་པ་ཡིན་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་བར་དུ་སྤྱི་ཟླ་གཉིས་པ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་བར་དུ་ང་གཅིག་བར་དུ་འཛིན་སྐྱོང་དེ་བོད་རང་གི་ཁོངས་རང་ལ་ཡང་གནས་བསྡད་ཡོད་རེད། ཡིན་ནའི་ལྔ་བཅུ་ང་གཅིག་ལ་ཨ་ནི་འཛིན་སྐྱོང་གི་ཐོག་ནས་རྒྱ་གར་གྱི་ཆ་ཤས་ཆགས་བསྡད་ཡོད་རེད། ད་ད་ལྟ་རྒྱ་མི་གིས་ཁོ་རང་ཚོའི་ཆ་ཤས་ཡིན་ལབ་དུས་རྒྱ་ནག་སྔོན་ཆད་ནས་འདི་པར་ར་ལ་ཡང་ཇུས་གཏོགས་ཡོད་མ་རེད་ལོ་རྒྱུས་ཀྱི་ཐོག་ནས་ས་འབྲེལ་གྱི་ཐོག་ནས་གང་ཅིའི་ཐོག་ནས་འབྲེལ་བ་རྩ་བ་ཉིད་ནས་ཆགས་བསྡད་ཡོད་མ་རེད་ཡིན་ནའི་མུ་མཐུད་བྱས་ཨ་ནི་རྒྱ་གར་བོད་ཀྱི་བོད་ལྷོ་རྒྱུད་ཀྱི་ཆ་ཤས་ཡིན་ལབ་ཡ་དེ་རྒྱ་མི་གིས་བོད་བཙན་གནོན་བྱས་བཙན་གནོན་བྱས་པ་དེས་ད་ལྟ་རྒྱ་གར་གྱིས་བོད་དེ་རྒྱ་མིའི་ཆ་ཤས་བརྩི་གི་ཡོད་པ་སོང་ཙང་འོ་འདི་བྱས་ནས་ཨ་ནི་རྒྱ་ནག་གིས་མུ་མཐུད་བྱས་བཤད་བསྡད་ཀྱི་ཡོད་རེད། ཚང་མ་རེད་ཟེར་ལ། ད་ལྟ་ཅིག་རྒྱ་ནག་གིས་ས་བཀྲ་གསར་པ་དེ་འདྲ་བཏོན་ཡ་དེ་ཅིག་ཐབས་ཇུས་དང་འཆར་གཞི་ལྡན་པའི་ཐོག་ནས་ཅིག་བྱས་པ་རེད་པས་ག་རེ་བྱས་ནས་ད་འདིའི་དུས་སྐབས་དེ་འདྲ་ཅིག་ལ་ཅིག་ཁྱིམ་མཚེས་རྒྱལ་ཁབ་མང་པོ་ཅིག་ལ་རྙོག་དྲ་བཟོ་ཡ་གི་ཁོང་ཚོ་གི་འདོད་པ་ག་རེ་བྱས་ནས་ཡོང་གི་ཡོད་རེད། འདི་ས་བཀྲ་ད་ལྟ་བཏོན་ཡ་དེ་ཅི་འདི་གས་པའི་ཚེ་བ་ད་འདི་ཁྱེད་རང་གིས་གོང་དུ་གསུངས་པ་ནང་བཞིན་དེ་བཏོན་ཡ་དེ་ལ་ཏན་ཏན་གི་ཨོ་ཁོ་བསམ་བློ་ངེས་ཅན་ཅིག་བཏང་ནས་བཏོན་ཡོད་པ་ཐེ་ཚོམ་དེ་ལ་ཐེ་ཚོམ་བྱེད་ཡ་ཡོད་མ་རེད་ལ། སྤྱིར་བཏང་ཡང་འདི་གཅིག་གི། གཞུང་གི་ཅིག་འགྲོ་སྟངས་མང་པོ་བརྗོད་པའི་ནང་ནས་ཡིག་ཆ་ཁ་ཤས་ཡིན་ན་དུས་ཚོད་འདི་འདྲའི་ངེས་ཅན་ལ་ཡང་དུས་ཚོད་འདི་འདི་ལ་བཏོན་དགོས་རེད་ཟེར་ཡ་ཁྲིམས་ཐོག་ནས་བྲིས་པ་འདི་འདྲའི་ཡོད་རེད་པ་ལ། ད་འདི་འདྲའི་གཅིག་གི་དུས་ཚོད་འདི་ལ་བཏོན་པ་ཡིན་ན་ཁོ་ལ་དོགས་པ་ཟ་དགོས་ཡ་གལ་ཡོད་མ་རེད་པ་ཁོ་ཁྲིམས་ཐོག་ནས་འདི་འདྲ་འདི་འདྲ་ལ་བཏོན་དགོས་རེད་བཤད་ཡོད་རེད་ད་ཡིན་ན་ད་རིགས་གསར་པ་འདི་ལ་ཡང་ཁྱོན་ནས་འདི་འདྲའི་གི་མེད་པ་གཅིག་ལ་ཡ་གཅིག་གི་ག་རེ་ཟེར་དགོས་རེད་ཁྲིམས་ཐོག་ནས་སྤྱི་ཟླ་དགུ་པའི་ཚེས་པ་ཉི་ཤུ་རྩ་གསུམ་བཏོན་དགོས་རེད་ཟེར་ཡ་གི་ཁྲིམས་འདི་འདྲའི་ཡོད་མ་རེད་དེ་ལ་ཡིན་ན་འདི་འདྲའི་གཅིག་ལ། བཏོན་པ་རེད་ད་དེ་བཏོན་དུས་རྒྱ་མིས་ད་ཅིག་གི་ཆབ་སྲིད་ཐོག་ནས་བསམ་བློ་བཏང་ཡོང་དུས་ཁོ་ད་ལོ་རྒྱུས་ཐོག་ནས་བལྟས་པ་ཡིན་ན་ཅིག་གི་དེ་ཏག་ཏག་ཏན་ཏན་ཞིབ་པོ་ཅིག་གི་ཆབ་སྲིད་ཐོག་ལ་ཡ་བསམ་བློ་གཏིང་ཟབ་པོ་བཏང་ནས་བྱེད་མཁན་དེ་འདྲས་རེད་འདུག་ཨང། དེ་ཡིན་དུས་ད་ད་རེས་དུས་ཚོད་འདི་འདྲས་ཅིག་ལ་བཏོན་དགོས་ཡ་དེ་ད་ཅིག་ནས་ཨ་ད་བརྩོན་འགྲུས་ལགས་ཀྱིས་གོང་དུ་གསུངས་སོང་དེ་ངས་དཔེ་གནད་འགག་རེད་བསམ་གི་ཡོད་ད་ས་ཁྲ་བཟོ་ཡ་དེ་ཚོ་ཡིན་པ་ཡིན་ན་རྒྱལ་ཁབ་ཀྱི་ས་ཁྲ་གཏན་འཁེལ་བྱེད་ཡ་དེ་ཚོ་ཡིན་པ་ཡིན་ན་ཡིན་གཅིག་མིན་གཅིག་ཁོ་ས་འབྲེལ་ཡོད་མཁན་གྱི་ལུང་པ་དེ་ཚོ་ད་མཉམ་པོ་ཅིག་མཉམ་རུབ་ཐོག་ནས

ག་རེ་ཟེར་དགོས་རེད་ཤུགས་ཆེན་པོའི་ཐོག་ནས་ཡ་ཅིག་གི་ག་རེ་ཟེར་དགོས་རེད་ངོ་རྒོལ་དྲག་བཏོན་པ་རེད་ད་མ་ལེ་ཤི་ཡ་ཕལ་ཆེར་མ་ལེ་ཤི་ཡ་ཡིན་པ་འདི་འདྲ་བ་ཞིག་ཡིན་པ་ཡིན་ན་ཚིག་འདི་འདྲ་ཅིག་དེ Binding མ་རེད་ཟེར་ཅིག་ད་དེ Binding མ་རེད་ཟེར་ན་ད་དེ་ཁྲིམས་ཐོག་ནས་ལག་བསྟར་བྱེད་དགོས་བྱེད་དགོས་ངེས་ཅན་ཞིག་མ་རེད་དེ་ལབ་པ་རེད་པ་ད་དེ་ལབ་དུས་ཁོ་ར་ལ་ཡང་ལུང་པ་ལ་དཔག་པའི་ཡང་ཅིག་ག་རེ་ཟེར་དགོས་རེད་ལན་རྒྱག་སྟངས་ཏོག་ཙམ་ཉམས་ཆུང་ངུ་འདྲ་བ་བྱུང་བ་རེད་ལུང་པའི་སྟོབས་ཤུགས་ལ་དཔག་པའི་རྒྱ་གར་ཡིན་ན་ཉམས་ཆེ་ཏོག་ཙམ་ཉམས་ཆེན་པོ་བྱས་ནས་ལན་རྒྱག་ཡ་འདུག་གདུང་འདུག་ཤུགས་ཆེན་པོ་བྱེད་ཡ་འདི་འདྲའི་རྣམ་པ་འདྲ་བོ་ཅིག་བྱུང་སོང་ད་གཙོ་བོ་འདི་རྒྱ་ནག་གི་ད་འདི་རེད་ག་རེ་ཟེར་དགོས་རེད་སྟོབས་སྟོན་ཡ་འདྲ་བོ་ཅིག་རེད་ལ། ལགས་སོ་ལགས་སོ། དེ་བརྩོན་འགྲུས་ལགས། ད་ད་ལྟ་ཅིག། རྒྱ་ནག་གི། དེ་འདྲས་གི་ཅིག་རྒྱ་གར་ལ་ཅིག་བྱས་ཡོང་དུས་རྒྱ་གར་གི། མི་མང་ཚོ་རེད་གཞུང་ངོས་ནས་གི་ད་ཅིག་དེ་ལ་ངོ་རྒོལ་གི་ཐོག་ནས་ཡ་ལན་སྤྲད་གི་ཡོད་རེད་དེ། ཡང་འདི་ལ་བརྟེན་བྱས་ནས་རྒྱ་ནག་གི་ཡང་ཅིག་ས་ཁྲ་གི་ཐོག་ནས་རྒྱ་གར་གི་ས་ཆ་མང་པོ་ཅིག་ཟ་ཡོང་ཡ་དེ་འདྲའི་གི་སྐབས་སུ། ཡང་ཅིག་འདི་གི་རང་བཞིན་མེད་པས་ཀྱི་རྒྱ་གར་གི་བོད་པ་ལ་ཤ་ཚ་དང་བོད་ཀྱི་རྩ་དོན་དེ་ཡང་གལ་ཆེན་པོ་ཡིན་པ་དེ་གི་ཡང་ཅིག་ཁོ་ཚོ་ལ་སེམས་པ་ནང་ལོགས་ལ་ཅིག་བརྡ་དེ་སྤྲད་ཐུབ་པ་ཡོང་གི་ཡོད་ན་མེད་ན། ད་འདི་རང་བཞིན་གི་རེད་བསམ་གི་འདུག་རྒྱ་ནག་གི་རྒྱ་གར་སྒང་ལ་གནོན་ཤུགས་དམག་དོན་གྱི་ཐོག་ནས་འདི་ཆབ་སྲིད་དཔལ་འབྱོར་གང་ཅིའི་ཐོག་ནས་གནོན་ཤུགས་ག་ཚོད་མང་ང་སྤྲད་ཀྱི་ཡོད་ན། ད་རྒྱ་གར་ལ་ཡ་མཐའ་མ་མཐའ་མ་ལག་པ་ཟིན་ས་དེ་བོད་ཀྱི་གནད་དོན་རང་ཆགས་འགྲོ་གི་རེད་ག་ནི་བོད་ཀྱི་གནད་དོན་གྱི་ཐོག་ནས་རྒྱ་ནག་གིས་ད་ད་ལྟ་བཙན་རྒྱལ་རིང་ལུགས་པའི་ཇུས་ངན་པ་དེ་ཆ་ཚང་ཅིག་ང་ཚོ་རྫུན་རྐུབ་བཏོན་ཐུབ་པའི་གི་ནུས་པ་དེ་བོད་ཀྱི་གནས་ཚུལ་རེད་ག་ནི་དངོས་སུ་འདྲ་བོ་ཞིབ་པོ་ཅིག་རྒྱ་གར་གྱི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་བར་དུ་བོད་ནང་ལ་ཡ་རྒྱ་གར་གྱི་གཞུང་འབྲེལ་སྐུ་ཚབ་དོན་གཅོད་ཁང་ཡོད་རེད་བ་དེ་རྒྱ་གར་གྱིས་ཤེས་ཀྱི་ཡོད་རེད་བ། མཁྱེན་བཞིན་དུ། འགོ་བཙུགས་དུས་ནས། རྒྱ་མི་མཉམ་དུ་གྲོགས་པོ་སྒྲིག་གི་ཡོད་པའི་རྣམ་པ་འདྲ་པོ་ཅིག་ཧིན་རྡི་ཅི་ནི་བྷའི་བྷའི་ཟེར་ཞིག་རྒྱ་གར་དང་རྒྱ་ནག་གྲོགས་པོ་ཡིན་ཟེར་ཅིག་རྒྱ་མིས་བོད་བཙན་གནོན་བྱས་པའི་སྐབས་ལ་རྒྱ་མི་ལ་ངོ་རྒོལ་བྱས་ད་ཕར་བཞག་རྒྱ་གར་གྱིས་རྒྱབ་སྐྱོར་བྱས་པ་རེད་པ། བྱས་ད་འདིའི་སྐབས་ལ་ད་གྲོགས་པོ་འདྲ་པོ་ཞིག་སྒྲིག་གི་ཡོད་པའི་རྣམ་པ་བྱས་ད་ད་ལྟ་གནད་དོན་ལ་བལྟས་ཡོང་དུས་གྲོགས་པོ་སྒྲིག་གི་ད་ཕར་བཞག་རྒྱ་ནག་གིས་ད་རྒྱ་གར་གྱི་ས་ཆའི་སྒང་ལ་ཡ་ཚུར་འཛུལ་ཡོང་རྒྱ་གར་གྱི་དམག་མི་བསད་བྱས་ཡོང་དུས་ཧ་ཅང་འུ་ཐུག་གི་གནས་སྟངས་དེ་ཆགས་བསྡད་ཡོད་རེད་དེ། གནས་སྟངས་དེ་བར་སྐབས་ལ་བྱུང་ཡོད་རེད་དེ། ད་རྒྱ་གར་ལ་དཔལ་འབྱོར་གྱི་ཐོག་ནས་ནུས་པ་གསར་པ་ཆགས་བསྡད་ཡོད་རེད་རྒྱལ་སྤྱིའི་ནང་ལོགས་ཀྱི་ནུས་པ་ཆེ་ཤོས་གྲས་ཀྱི་རྒྱལ་ཁབ་དེ་འདྲས་ཅིག་ཆགས་བསྡད་ཡོད་རེད། དམག་དོན་གྱི་ཐོག་ནས་ནུས་པ་གང་ལ་གང་འཚམ་ཆེན་པོ་ཆགས་བསྡད་ཡོད་རེད་ད། ཨ་རི་མཉམ་དུ་དཔུང་བསྒྲིགས་ཡོང་དུས་རྒྱ་ནག་ལ་ཡ་ལན་སྤྲད་ཐུབ་པའི་གྱི་ནུས་པ་གཅིག་ད་ལྟ་སླེབས་བསྡད་ཀྱི་ཡོད་རེད་དེ་འདྲ་སོང་ཙང་ད་ད་ལྟ་ཚེ་དབང་ལགས་གསུངས་པ་ནང་བཞིན་རྒྱ་གར་གྱི་ལན་འདེབས་འདི་རང་བཞིན་གྱི་སྤོབས་པ་ལྡན་པ་དང། ཤུགས་ཆེ་བ་ཤེས་ཐུབ་ཡ། བལ་ཡུལ་གྱི་ལན་ཅིག་ལ་ནི་ད་དུང་འདི་འདྲས་བྲིས་འདུག་བ་ཚིག་ནང་ལ་ཡ། ང་ཚོའི་གྲོགས་པོ་ང་ཚོའི་གྲོགས་པོ་རྒྱ་ནག་གི་ས་མཚམས་ནང་ལ་བལ་ཡུལ་གྱི་ས་མཚམས་ཁོངས་སུ་མ་བཅུག་པ་དེ་བློ་ཕམ་ཡོད་འདྲ་བ་ཅིག་ད་ལྟའི་དཔེ་དེ་དཔེ་ལས་བཤད་རྒྱུ་འདྲ་བོ་བྱེད་རང་མི་འདུག་རྒྱལ་ཁབ་ཅིག་གིས་ཨ་ནི་ངོ་རྒོལ་བྱེད་པའི་གི་རྣམ་པ་ཅིག་གསལ་བོ་མི་ཁ་ར་སྟོན་དགོས་སྟོན་གི་དགོས་ར་མི་འདུག་བ། བྱས་ཙང་སྔོན་མ་ས་ཆ་འདི་གསུམ་རྒྱ་གར་གི་ས་མཚམས་ནང་ལོགས་ལ་སྟོན་པའི་གི་སྐབས་ལ་རྒྱ་གར་ག་རེ་བལ་ཡུལ་ནང་ལོགས་ལ་མི་འགའ་ཤས་ཅིག་གིས་ཁྲོམ་གཞུང་སྒང་ལ་ཕྱིན་བྱས་ངོ་རྒོལ་བྱས་རེད་ད་ད་ལྟ་རྒྱ་མི་གི་ས་མཚམས་ནང་ལ་སྟོན་ཡོང་དུས་རྒྱ་བལ་ཡུལ་ནང་ལ་ཡང་ཁྲོམ་གཞུང་སྒང་ལ་ངོ་རྒོལ་བྱས་ད་ཕར་བཞག་གཞུང་ངོས་ནས་ད་དུང་གྲོགས་པོའི་གི་སྐད་ཆ་བཤད་བ་དེ་འདྲ་བཤད་གི་འདུག་བ།

ལྷོ་རྒྱ་ནག་རྒྱ་མཚོའི་ཀྱི་སྒང་ཚང་གི་བདག་དབང་ཡོད་ཟེར་བ་དེ་རྒྱ་ནག་གི་ཡོད་ཟེར་བ་དེ་གཞི་བཅོལ་ས་མི་འདུག་ཟེར་བའི་ཁོ་རང་ཚོ་གི་ཐག་གཅོད་དེ་འདྲས་བྱུང་ཡོད་རེད་རྒྱལ་སྤྱིའི་ཀྱི་ད་ཅི་ཁྲིམས་ཁང་གིས་དེ་འདྲས་ཅི་བྱས་པ་ཅི་རེད་ད་ཡིན་ན་ཡང་རྒྱ་ནག་གིས་ཡང་དེ་ལ་ད་དུང་བརྩི་མེད་འདྲ་པོ་ཞིག་བཏང་བྱས་རྒྱ་ནག་གི་བློ་ཁོག་ཆེ་མདོག་ཁ་པོ་ཅི་དང་རྒྱ་ནག་གི་དེ་འདྲས་ཀྱི་ཅི་ཁོང་ཚོ་ལ་གདེང་ཚོད་ཡོད་བསྡད་པ་དེ་ཡང་ཅི་རྒྱལ་ཁབ་ཀྱི་དཔལ་འབྱོར་དང་གང་ཅིའི་ཐོག་ནས་ཀྱི་ཁོང་ཚོ་ཡང་དཔེ་མུ་མཐུད་ཡར་འགྲོ་གི་ཡོད་པའི་ཀྱི་རྟགས་བསྟན་གྱི་ཡོད་རེད་པས་ཡང་འདིའི་ཀྱི་རྒྱབ་ལོགས་ལ་ཡང་ཅི་གཞན་ཀྱི་གནས་ཚུལ་འདྲ་པོ་ཅི་ཡོད་ན་གཟིགས་གི་ཡོད་ན་ཁྱེད་ཀྱིས། ལྷོ་རྒྱ་མཚོའི་ལྷོ་རྒྱ་རྒྱ་ནག་རྒྱ་མཚོའི་དེའི་ཐོག་ལ་ཡང་ད་དེ་ལ་ང་ཚོས་དེ་དགོངས་པ་བཞེས་གལ་ཆེན་པོ་དཔེ་རེད་བསམ་གི་འདུག་ད་དེ་འཛམ་གླིང་ནང་ལོགས་གི་ཚོང་འབྲེལ་ཡོད་རེད་པ་ཚོང་འབྲེལ་ཐོག་ནས་ཧ་ལས་པའི་གནད་འགག་ཅིག་ཆགས་གི་ཡོད་རེད་འཛམ་གླིང་ནང་ལོགས་གི་ཚོང་གི་ཀྱི་བརྒྱ་ཆ་ཉི་ཤུ་བརྒྱ་ཆ་ཉི་ཤུ་རྩ་ལྔ་ཙམ་ཅིག་ད་བཞི་ཆ་གཅིག་ཙམ་ཅིག་ནི་ལྷོ་རྒྱ་མཚོ་ངོས་ནས་འགྲོ་གི་འདུག་བ་ཚོང་གི་དཔེར་ན་ཆ་བཞག་ན་ད་ལྟའི་ནི་ཅ་ལག་ཁ་ཤས་སྣུམ་འདྲ་བོ་ཆ་བཞག་ན་འཛམ་གླིང་ནང་གི་སྣུམ་བརྒྱ་ཆ་བཞི་བཅུ་ཙམ་ནི་ག་རེ་ཟེར་དགོས་རེད་ལྷོ་རྒྱ་མཚོའི་ངོས་དེ་ནས་འགྲོ་གི་འདུག་ད་ག་ནང་བཞིན་རྒྱ་ནག་གི་ཀྱི་དཔལ་འབྱོར་ངོས་ནས་ཆ་བཞག་ན་རྒྱ་ནག་གི་ཀྱི་དཔལ་འབྱོར་ཧ་ལམ་བརྒྱ་ཆ་རྒྱ་ནག་དཔལ་འབྱོར་ནི་ཕྱི་ལོགས་བཏང་ཡག་དེ་ཅ་ལག་བཏང་ཡག་དེ་ཚོ་དང་ཚུར་ལེན་ཡག་དེ་ཚོ་བརྒྱ་ཆ་དྲུག་ཅུ་ཙམ་ཅིག་དེ་བརྒྱུད་ནས་ཡོང་གི་འདུག་ད་དེ་ཧ་ཅང་གི་རྒྱ་ནག་ལ་ཡང་ཧ་ཅང་གི་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། དེ་ང་ཚོས་གནས་ལུགས་རྒྱུ་མཚན་ཅིག་མཁྱེན་དགོས་པ་དཔེ་གལ་ཆེན་པོ་རེད་བསམ་གི་རྒྱ་ནག་ནང་ལོགས་ལ་ཡང་རྒྱ་ནག་མི་མང་དང་གུང་ཁྲན་ཏང་བར་དུ་ལ་ཡང་ད་ལྟའི་བོད་སྐད་ཐོག་ནས་ག་འདྲས་ཞུ་དགོས་ཡིན་ན་སྤྱིར་བཏང་གཞུང་འཛིན་མཁན་དང་གཅིག་གི་མི་མང་བར་དུ་ལ་ཡང social contract ཟེར་ཡག་ཅིག་སྐད་ཆ་བཤད་ཀྱི་ཡོད་རེད་བ་ད་གན་རྒྱ་གསལ་བོ་མེད་མགྱོགས་གན་རྒྱ་ཅིག་ད་དམངས་གཙོའི་ནང་ལ་ཡིན་ན་གན་རྒྱ་ད་ག་འདྲས་རེད་ཟེར་ལབ་ཡིན་ན་མི་མང་གིས་བསྐོས་ཙང་ཨ་ནི་མི་མང་གི་བདེ་སྡུག་བྱེད་ཡག་དེ་མི་མང་དང་གཞུང་བར་དུ་ལ་གན་རྒྱ་འདྲ་པོ་ཆགས་ཡོད་རེད་ད་ད་གུང་ཁྲན་ཏང་ལ་དམིགས་བསལ་གི་དེ་འདྲས་གན་རྒྱ་དེ་འདྲས social contract དེ་འདྲས་གསལ་བོ་དེ་འདྲས་མེད་དུས་གཅིག་ག་འདྲས་རེད་ཟེར་ལབ་ཡིན་ན་དཔལ་འབྱོར་དེ་ད་ང་ཚོའི་གཞུང་ཟིན་དུས་དཔལ་འབྱོར་ཡག་པོ་བཟོས་དགོས་ཁྱོད་ཚོ། ད་མི་རྒྱ་ནག་མི་མང་ད་ཅིག་ད་ཚང་མ་ཟེར་ནས་མི་ཨ་ལས་ད་བཙན་གནོན་བྱས་ནས་སླེབས་བསྡད་ཡོད་རེད་དེ་ལས་ཡིན་ནའི་ད་མི་མང་མང་པོ་ཅིག་ད་ཨ་ལས་དཔལ་འབྱོར་དེ་ཨ་ལས་ཅིག་འགྲིག་སེ་ཅིག་བྱུང་ན་འགྲིག་གི་འདུག་ཟེར་མཁན་ཡང་མི་མང་པོ་ཡོད་རེད་པ། ད་དེ་ཚོ་འདི་ཡོད་རེད་ད་དེ་འདྲས་ཡིན་དུས་གུང་ཁྲན་ཏང་གནས་མ་གནས་ཟེར་ཡ་དེ་དཔལ་འབྱོར་དེ་ལ་ཡ་ག་རེ་ཟེར་དགོས་རེད་ཏག་ཏག་གནས་མ་གནས་ཡར་རྒྱས་འགྲོ་མ་འགྲོ་དེ་ལ་ཡ་ཞེ་པོ་ཅིག་རག་ལས་ཀྱི་ཡོད་པ་ད་གཏན་འཁེལ་ཚར་བ་རེད་བསམ་གྱི་འདུག་དེ་འདྲས་ཡིན་དུས་ད་ད་རེས་ཁོ་ཚོའི་དཔལ་འབྱོར་འགྲོ་སྟངས་ལ་ད་གལ་སྲིད་ལྷོ་རྒྱ་ནག་རྒྱ་མཚོ་དེ་པར་ལ་རྙོག་དྲ་ཆེན་པོ་བྱུང་བ་ཡིན་ན་རྒྱ་ནག་དཔལ་འབྱོར་ཧ་ཅང་གི་ཉམས་རྒུད་འགྲོ་གི་ཡོད་དུས་ཨ་ནི་མི་མང་གིས་ད་ཅིག་ད་གུང་ཁྲན་ཏང་ཅིག་ག་རེ་ཟེར་དགོས་རེད་དེ་མ་བསྡད་མི་འདུག་ཟེར་གྱི་སྐད་ཆ་དེ་སླེབས་ཀྱི་རེད་བ་དེ་ཡིན་དུས་ཁོས་འདིའི་སྒང་ལ་ཡང་ཧ་ཅང་གི་ག་རེ་ཟེར་དགོས་རེད་ད་འཛམ་གླིང་ད་སུ་གཅིག་ལ་འཛམ་གླིང་གི་ད་ཁྲིམས་དང་དེ་འདྲས་ཁྱེད་སྐུ་གཅིག་ལ་མ་བརྩིས་པར་ད་རང་ཐག་རང་གཅོད་རང་བྱས་ནས་ཅིག་གི་ག་རེ་ཟེར་དགོས་རེད་བཙན་པོ་དབང་ཡོད་རང་བྱེད་དགོས་ཡག་གི་རྒྱུ་མཚན། ཐུག་ས་དེ་སོ་སོ་འཚོ་མ་འཚོ་དེ་ལ་ཐུག་ཡོད་རེད་བསམ་གི། ལགས་སོ། དེ་བརྩོན་འགྲུས་ལགས་ཅིག་དྲ་རྒྱ་སྒང་ལ་ད་ལྟ་ཅིག་ས་བཀྲ་གསར་པ་དེ་དང་འབྲེལ་ཐོག་ནས་གླེང་མོལ་བཞེས་མཁན་མང་པོ་ཞིག་འདུག་གླེང་མོལ་བཞེས་མཁན་གྱི་དྲ་རྒྱ་ཐོག་ལ་མཆན་འགོད་མཁན་དང་འགའ་ཤས་ཅིག་གིས་ཅིག་ད་ད་ལྟ་རྒྱ་ནག་གི་ཅིག་རྒྱ་བསྐྱེད་གཏོང་གི་རེད་ཨ་ནི་ཁྱིམ་མཚེས་རྒྱལ་ཁབ་ཚང་མ་དང་རྙོག་དྲ་བཟོ་བའི་གི་ས་བཀྲ་གི་ཐོག་ནས་རྙོག་དྲ་བཟོ་བའི་གི་དུས་ཚོད་དེ་འདྲ་ཅིག་ལ་བོད་པ་རང་གི་ཡང་ཅིག་འདི་གོ་སྐབས་ཅིག་ཟིན་ཡག་ཡོད་ཀྱི་རེད་ཟེར་ཡིན་ན་ཡང་ང་ཚོའི་ཕྱོགས་ངོས་ནས་ཀྱི་འདི་ཐོག་ལ་གས་དམིགས་བསལ་ལབ་འོས་ཡང་མི་འདུག་ཟེར་ནས་འདི་འདྲ་བཤད་མཁན་འགའ་ཤས་ཅིག་འདུག་ཅིག་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཀྱི་བོད་ཀྱི་ས་ཁྲ་འདི་འདྲ་ཡིན་ཟེར་ཡག་གི་སྔོན་མ་སྐད་ཆ་ཅིག་རྡོག་སོ་ས་ཁྲ་ཅིག་ཡོད་རེད་པས་ཨ་ནེ་ཁྱེད་ཀྱིས་གཟིགས་པ་ཡིན་ན་ང་ཚོའི་འདི་ལ་ཡང་ཅིག་མཉམ་དུ་གོ་སྐབས་ལེན་ཡག་གི་ཡོད་རེད་པས་དེ། གོ་སྐབས་ལེན་ཡག་དེ་ཏན་ཏན་ཡོད་རེད་ད་ཡིན་ནའི། ད་ལྟ་ང་ཚོ་བཙན་བྱོལ་གཞུང་གི་དབུ་མའི་ལམ་བརྒྱུད་ནས་རང་སྲིད་རང་སྐྱོང་རག་ཡག་གི་རྒྱ་ནག་ལ་རེ་བ་བཅོལ་བྱས་བསྡད་ཡོད་རེད་བ། འདི་བཤད་ཁག་པོ་ཆགས་བསྡད་ཡོད་རེད། ཕྱོགས་གཅིག་ནས་རྒྱ་མི་རྒྱ་ནག་ནས་དབུ་མའི་ལམ་རེ་བ་བྱས་འགྲོ་བྱེད། ད་འདི་རྒྱ་ནག་རང་གིས་སྤྲད་མ་སྤྲད་རག་ལས་ཀྱི་རེད་བ། བྱས་ཙང་འདི་གི་བསྟུན་མཁས་ཀྱི་ཆབ་སྲིད་འདི་འདྲས་ཅིག་ཟིན་བསྡད་ཡོད་རེད་བ། ངོ་མ་བྱས་ན་ད་དབུ་མའི་ལམ་གྱི་བརྒྱུད་ནས་རང་སྲིད་རང་སྐྱོང་གི་ཅིག་བཤད་ཀྱི་ཡོད་ནས་རྒྱ་ནག་གིས་དྲང་པོ་བྱེད་ཀྱི་མེད་ན་དྲང་པོ་བྱེད་ཀྱི་མེད་པའི་ཀྱི་རྣམ་པ་དེ་བཤད་ཨ་ལྷག་པར་དུ་རྒྱལ་སྤྱིའི་ནང་ལོག་ལ་ཡ་རྒྱལ་ཁབ་མང་པོ་ཅིག་གི་ལ་གྱོང་གུན་རག་ཡོད་པ་དང་ཨ་ནི་འདི་གི་སྐབས་ལ་དབུ་མའི་ལམ་གྱི་ས་བཀྲ་ཅིག་ཡོད་རེད་པས་དེ་ཚོའི་འགྲོ་ལ་ད་ལྟ་ད་ང་ཚོ་རྒྱ་ནག་མཉམ་དུ་ལ་རྒྱ་ནག་གི་ག་རེ་ཟེར་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་འོག་ལ་ད་ཅིག་དབུ་མའི་ལམ་གྱི་ཐོག་ནས་བསྡད་ཀྱི་ཡིན་ཟེར་ཡོད་དུས་དབུ་མའི་ལམ་གྱི་བོད་ཟེར་ཡ་དེ་ག་འདྲ་འདྲ་པོ་ཅིག་ཡོད་མིན་ས་ཁྲ་ཅིག་ཡོད་རེད་པས་ད་ལྟ་ཏན་ཏན་བྱེད། ང་དང་པོ་དང་པོ་འདི་འདི་ལས་གནད་འགག་ཆེ་ཆེ་ངས་སྔོན་ནས་ཞུ་ཡ་ཡིན་ད་ལྟ་གོ་སྐབས་དམ་འཛིན་བྱས་བྱས་བྱས་རེད་བ། ད་དབུ་མའི་ལམ་གྱི་རྩོད་པ་དེ་དེ་གཉིས་པ་བྱས་རེད་བ། གནད་འགག་ཆེན་པོ་དེ་ག་རེ་ཟེར་ན། ད་ལྟ་རྒྱལ་ཁབ་ནང་མ་གྲངས་མང་པོ་ཅིག་གིས་རྒྱ་ནག་ལ་ཡ་རྩོད་པ་བརྒྱབ་པའི་སྐབས་ལ། ང་ཚོ་ད་ལྟ་བོད་པའི་གནད་དོན་གླེང་ཡས་དེ་ག་པར་ཐུག་ཡོང་གི་འདུག་ཟེར་ན། རྒྱ་མིས་ཀྱི་བོད་བཙན་གནོན་བྱས་ནས་བོད་ཀྱི་བོད་དེ་རྒྱ་མིས་ཀྱི་ས་ཁྲ་གི་ཆ་ཤས་བཟོས་པའི་སྐབས་ལ་རྒྱལ་ཁབ་མང་པོ་ཅིག་ཁ་གྲགས་ཡོད་མ་རེད་བ། ད་ད་ལྟ་རྒྱལ་ཁབ་དེ་ཚོའི་སྒང་ལ་ཡ་དཀའ་ངལ་འཕྲད་པའི་སྐབས་ལ་ཨ་ནི་ཁོ་རང་ཚོ་སྐད་ཤོར་གྱི་འདུག་བ། དཔེ་ཆ་བཞག་ན་ཉིས་སྟོང་བཅུ་དྲུག་གི་ལོ་ལ་ད་ལྟ་ལྷོ་རྒྱ་ནག་རྒྱ་མཚོ་ལབ་ཡས་འདི་ཚོའི་སྒང་གི་ས་ཆ་འདི་རྒྱ་ཁྱོན་འདི་ཀི་ལོ་མི་ཊར་གྲུ་བཞི་མ་ས་ཡ་དགུ། ཙམ་ཅིག་རེད། ཀི་ལོ་མི་ཊར་གྲུ་བཞི་མ་ས་ཡ་དགུ་ལབ་པའི་སྐབས་ལ་རྒྱ་ནག་གི་ས་ཡི་སྒང་གི་ས་བབ་ཀི་ལོ་མི་ཊར་གྲུ་བཞི་མ་ས་ཡ་དགུ་དང་བཅུ་ཟུར་དྲུག་བྱས་ཡོད་རེད། འདི་དང་འདྲ་བ་ཧ་ལམ་གཅིག་པ་ཆགས་ཀྱི་ཡོད་རེད། འདིས་ཁྱིམ་མཚེས་རྒྱལ་ཁབ་སུ་གང་ལ་ཡང་སྐད་ཆ་མ་དྲིས་པར་རང་ཤེད་ཐོག་ནས་འདིའི་སྒང་ལ་ཡ་དབང་ཟིན་བསྡད་ཡོད་རེད། དབང་ཟིན་པ་འདིས་ཁྲིམས་ལ་གཏུགས་བྱས། ཉིས་སྟོང་བཅུ་དྲུག་གི་ལོ་ལ་རྒྱ་ནག་ཁྲིམས་ཤོར་བ་ཡིན་ནའི་མུ་མཐུད་བྱས། འདིའི་སྒང་ལ་ཡ། ཨ་ནི། དབང་རང་ཟིན་བསྡད་ཡོད་རེད། ཨ་ནི་ཨ་རི་དང་བརྩིས་པའི་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་ལ་ཡ་སྐྱོན་བརྗོད་བྱས་ཡོད་མ་རེད་མུ་མཐུད་ཀྱིས་འགྲོ་བསྡད། རྒྱ་ནག་ལ་ཨ་རི་དང་ཨ་ནི་ད་རྒྱ་ནག་གི་བར་ལ་ཡ་ཚོང་གི་ཐོག་ནས་དཀའ་ངལ་འཕྲད་ཡ་འདི། Donald Trump སྐབས་ལ་ཡ་གཞུག་ལ་བྱུང་སོང་ཨ་ལྷག་པར་དུ་ཨ་ནི། Covid ན་ཚ་གནས་ཚུལ་ཁྱབ་པའི་སྐབས་ལ་བྱུང་སོང་ཨ། བྱས་ཙང་རྒྱལ་ཁབ་མང་པོ་ཅིག་གི་ཐོག་ནས་དོ་སྣང་བལྟས་ཡོང་དུས་སོ་སོ་ལ་གྱོང་རག་དུས་གཞི་ནས་སྐད་ཤོར་གྱི་འདུག་བ་བྱས་ཙང་ད་ལྟའི་དུས་ཚོད་ལ་ང་ཚོས་ག་རེ་བཤད་དགོས་ཀྱི་འདུག་ཟེར་ན། རྒྱ་མིས་ཀྱིས་བོད་བཙན་གནོན་བྱས་ནས་ལོ་བདུན་ཅུ་དོན་གསུམ་འགྲོ་གི་ཡོད་རེད་བཞི་བཅུ་ཞེ་དགུ་ནས་བརྩིས་ན། ང་ཚོ་ཡི་ཨ་ནི་བཙན་རྒྱལ་རིང་ལུགས་ད་རང་གི་ཆ་ཤས་དེ་འདྲའི་ད་འདྲ་པོ་འདུག་རྒྱ་མིས་བཙན་བཙན་པོ་དབང་ཡོད་རང་བྱས་ཡོད་རེད། བྱས་ཙང་ཁྱེད་རང་ཚོ། རེ་དཀའ་ངལ་འཕྲད་པ་དེ་ང་ཚོ་གདུང་སེམས་མཉམ་བསྐྱེད་ཡོད་བོད་ཀྱི་གནས་ཚུལ་འདིའི་འདི་ག་ད་ད་ལྟ་གླེང་བའི་དུས་ཚོད་རང་རེད་ཤག་བསམ་ལགས་སོ། གསལ་པོ་ཆགས་བསམ་གི་འདུག་ཚེ་དབང་རིག་འཛིན་ལགས་ཁྱེད་ཀྱིས་ད་གོང་གསུངས་སོང་དབུ་མའི་ལམ་གྱི་ཐོག་ནས་ང་ཚོས་ཀྱི་ཡང་ཅིག་ས་ཁྲ་ཅིག་དགོས་ཀྱི་རེད་པས་ཅིག་སྟོན་ཡ་ཡོད་དགོས་ཀྱི་རེད་པས་ཅིག་གཟིགས་པ་ཡིན་ན་དེ་ཡོད་དམ་མེད་ཅིག་ཨ་ནི་དེ་དང་མཉམ་དུ་ལ་ཉེ་ཆར་རང་རྒྱ་ནག་ལ་ཡང་ཅིག་བོད་རིག་པའི་ཞིབ་འཇུག་འདི་འདྲ་ཅིག་ཚོགས་ནས་སྐབས་དེ་དུས་ཀྱི་ཡང་ཅིག

དམིགས་ཡུལ་འཆར་གཞི་ལྡན་པའི་ཐོག་ནས་ཡིན་པ་ཐག་ཆོད་ཚར་བ་རེད་ད་ཡིན་ནའི་ད་འདི་དབུ་མའི་ལམ་ཐོག་ནས་ས་ཁྲ་ཅིག་དབུ་མའི་ལམ་ཟེར་ནས་ད་ག་འདྲ་རང་སྲིད་རང་སྐྱོང་འདིའི་ཐོག་ལ་ཡ་ས་ཁྲ་ངེས་ཅན་ཅིག་ཡོད་རེད་པས་ཟེར་ན་ངས་ད་ང་ནོར་མེད་ན་ད་གང་ཞིག་ངས་ས་ཁྲ་ངེས་ཅན་ཅིག་མཐོང་མ་སོང་ཨ་ད་ད་འདི་གཞི་བཞག་ས་རང་འདི་ད་ད་ཨ་ལས་འདི་རེད་ཉིས་སྟོང་བརྒྱད་དགུ། དེ་བར་ལ་ཡ་སྤྲད་པའི་རང་སྲིད་རང་སྐྱོང་གི་དེ་ག་རེ་ཟེར་གྱི་རེད་བསམ་འཆར་གྱི་ཞུ་ཡིག་འདི་དང་དེའི་ཁ་སྣོན་སྦྱོར་བ། དེའི་སྒང་ལ་དེའི་ནང་ལོགས་ལ་ཡ་གཅིག་གི། མི་རིགས་ས་ཁུལ་རང་སྐྱོང་གི་སྐད་ཆ་མ་བཞིན་གཅིག་གི་ས་ཆ་བྱེ་བྲག་པ་ས་ཆ་འདི་འདྲས་འདི་འདྲས་འདི་འདྲས་ཅིག་ད་ཕལ་ཆེར་ཡོད་པ་ངས་མཐོང་མ་སོང་ད་ཡིན་ནའི་འདི་འདྲས་ཅིག་ཡོད་ཡ་འདི་དཔེ་གལ་ཆེན་པོ་རེད་བསམ་གི་ད་ཡིན་ནའི་གནད་འགག་ཐུག་ས་ར་འདི་ང་རང་ང་ག་ར་བསམ་གི་འདུག་ལབ་ནའི་རྒྱ་མིས་ད་དཔེར་ན་ཆ་བཞག་ན་འདི་བོད་ཨིན་ཇིའི་ནང་ནས་བོད Tibet ཟེར་ཡ་འདི་ཅིག་ག་ར་སོག་ར་འདི་མ་རེད་ཡང་འདི་རྒྱ་མིས་བྲིས་ཡ་གི་ཤིས་ཙང་ཟེར་ཡ་འདི་རེད་ཟེར་ཡ་འདི་འདྲ་དེ་འདྲ་ཚོ་ལ་སོག་པ་འདི་ཚོ་ཅིག་ག་ར་སོག་ར་ཕུགས་རྒྱང་རིང་པོའི་ཇུས་ཅིག་རེད་འདི་ལ་ང་ཚོ་གཞུང་གི་ངོས་ནས་བྱེད་དགོས་ཡ་ད་ཅིག་ག་ར་སོག་ར། ད་འདི་ལ་གཞུང་གི་ངོས་ནས་གཅིག་ཡི་གེའི་ནང་ལ་གཅིག་བཀོད་བཀོད་བཞག་ན་མ་ཤེས་ཞེ་པོ་ཞེ་པོ་དེ་གལ་ཆེ་བ་མ་རེད་དེ་ང་ཚོ་མི་མང་ཚོས་གནང་དགོས་ཡ་དེ་ང་ཚོ་རྒྱ་རིགས་དང་བོད་རིགས་མི་རིགས་ཐ་དད་ཡིན་པ་བརྗོད་མ་རེད་པས་མི་རིགས་ཀྱི་ལུགས་སྲོལ་ལམ་ལུགས་སྲོལ་ནི་གཅིག་གར་སོགས་རེད་རིག་པའི་གཞུང་ལུགས་དེ་ཚོ་ཐ་དད་ཡིན་པ་དེ་དེ་གཅིག་གི་ངོ་བོ་དེ་མ་བརླག་ཡ་དེ་ད་ཆེས་གལ་ཆེ་ཤོས་རེད་བསམ་གི་ད་གལ་སྲིད་འདི་བརླག་པ་ཡིན་ན་ཨ་ནི་ད་མིང་དང་དེ་ཚོ་བརླག་ཡ་ཡིན་པ་གཏན་འཁེལ་ཚར་བ་རེད་བསམ་གི་འདུག་དེ་ནས་དེའི་སྒང་དེའང་དུ་བརྩོན་འགྲུས་ལགས་དེའི་གོང་ལ་དེ་གསུངས་སོང་ངས་དེ་དཔེ། དེ་ངའི་གོ་སྐབས་ཆེན་པོ་ཅིག་རེད་བསམ་གི་འདུག་ད་རེས་ཁེ་སི། ཅིག་གིས་གར་སོང་རེད། རྒྱ་ནག་དང་རྒྱ་གར་བར་རུང་གི་ས་མཚམས་ཀྱི་ཅིག་རྙོག་དྲ་བཟོས་ཡོད་རེད་པཱ། ས་ཨུམ། མཚམས་ཀྱི་ཅིག་རྙོག་དྲ་དེའི་ནང་ལོགས་ལ་ཡང། བོད་དེ་ཁྲིད་མ་སླེབས་ན། ས་མཚམས་ཀྱི་རྙོག་དྲ་དེ་དག་ཨ་མདའ་ག་ཚོད་མོག་པ་ག་ཚོད་བྱས་ནས། ཐག་ཆོད་ཡ་མེད་པ་ཞིག་ཨ་མདའ་ཁོང་ཚོའི་གར་ས་དེ་གར་ས་དེ་ཨ་མདའ་ཁོང་ཚོས་དེ་ཚོགས་པ་བཙུགས་སོང་ང་དེ་ཉིས་སྟོང། བཅུ་གསུམ་དུ་བ་སྟེ་བཙུགས་བཅུ་དྲུག་དུ་བ་སྟེ་བཙུགས་ཡིན་བསམས་སོ། ཝུན་ཅ་པའོ་དང་མཉམ་པོ་བྱས་ནི། Consultative Groups། ཁ་ས་ག་ད་ཁོ་ཚོགས་པ་བཙུགས་ནི་ཚོགས་པ་དེའི། ཚོགས་འདུ་ད་ཉི་ཤུ་ག་ཚོད་རེད་ཚོགས་པ་རེད་དེ་ལས་ཁྱོན་ནས་གྲུབ་འབྲས་ཐོན་ཡ་ནི་ཁྱོན་ནས་ཡོད་མ་རེད་བ། ད་དཔེར་ན་ཆ་བཞག་ན་འདི་ནི་རུ་པ་མ་རའོ་གིས་ཁོ་རང་གི་དེབ་བྲིས་འདུག་བ་སྔོན་མ་རྒྱ་གར་གྱི་ཅིག་རྒྱ་ནག་ལ་ཡ་ཁོ་རང་གཞུང་ཚབ་གནང་རེད་ཨ་རི་ལ་གཞུང་ཚབ་གནང་རེད་ཕྱི་དྲིལ་གྱི་དྲུང་ཆེ་གནང་རེད། Fractured Himalaya ཟེར། ད་དེའི་ནང་ལོགས་ལ་ཡང་ཧ་ཧ་ལས་པའི་གསལ་པོ་ཅིག་གི་ཁར་སོང་རེད། བོད་འདི་ད་རྒྱ་ནག་དང་རྒྱ་གར་གྱི་ས་མཚམས་པོ་རུ་ལ་ཡང་བོད་འདི་ག་གམ་ཅིག་གི་གནད་འགག་ཡིན་མིན་དེ་གསལ་པོ་ཞེ་པོ་བཏོན་གནང་འདུག་ག་དེའི་སྒང་ལ་ད་ང་ཚོ་ཚང་མས་ཅིག་གི་གར་སོང་རེད་རྒྱ་གར་ལྷག་པར་དུ་རྒྱ་གར་ནང་ལ་ཡིན་པའི་ནས་རེད་གང་ལྟར་རྒྱལ་སྤྱིའི་ནང་ལ་ཡིན་པའི་ཡིན་ནས་རེད་འདི་གཉིས་ཀྱི་རྙོག་དྲ་འདིའི་ནང་ལ་ཡང་རྒྱ་བོད་ས་མཚམས་གི་རྒྱ་བོད་ས་གར་ས་རྒྱ་གར་དང་རྒྱ་ནག་ས་མཚམས་འདིའི་པོ་རུ་ལ་ཡང

ས་ཁྲ་འདི་དང་འབྲེལ་བའི་ཐོག་ལ་ད་ཅི་རྒྱ་ནག་གི་བསྐྱར་དར་ཟེར་ཡས་ཀྱི་ཁོང་ཚོ་གི་ད་རྨི་ལམ་ཅིག་འདུག་ཨ་རྒྱ་ནག་བསྐྱར་དར་ཟེར་ཡས་ཀྱི་རྨི་ལམ་དེ་དང་ད་ཞིན་ཅིན་ཕིན་གྱི་ད་ཅི་ཁོ་རང་གི་ཅི་སྲིད་ཇུས་ཡོད་ན་མེད་ན་ཅིག་རེད་དུ་ཤོད་རེད་དེ་དང་ཡང་ཅི་ཐད་ཀ་དེ་འབྲེལ་བ་ཆགས་ཀྱི་ཡོད་རེད་པས་ཁྱེད་ཀྱི་ད་གིན་རྒྱ་ནག་བཙན་རྒྱལ་རིང་ལུགས་ཀྱི་ད་ལྟ་ཅིག་གསུངས་སོང་རྒྱ་ནག་རྒྱལ་གཅེས་རང་འགྲོ་ཡས་ཀྱི་རྒྱ་ནག་གི་བསྐྱར་དར་གྱི་རྨི་ལམ་དེ་དང་ཅི་ས་ཁྲ་དེ་ནི་ཡང་ཅི་ཏག་ཏག་མཐུན་གྱི་ཡོད་པ་འདྲ་པོ་ཅིག་གཟིགས་གྱི་འདུག་ཨེ། ཨ་ལས་དང་པོ་ང་འདིའི་སྔོན་གྱི་དྲི་བ་དེ་ལ་ང་ཚེ་དབང་ལགས་ཀྱིས་ལན་གཅིག་གནང་སོང་ང་རང་གིས་ལན་གཅིག་འབུལ་ཆོག་པ་བྱེད་འདི་ག་རེ་རེད་ཟེར་ན། ང་ཚོ་ད་ལྟའི་གནས་སྐབས་ལ་ཆབ་སྲིད་ལངས་ཕྱོགས་ཀྱི་ཐོག་ནས་དབུ་མའི་ལམ་བཤད་ཀྱི་ནས་རང་བཙན་བཤད་ཀྱི་ནས་རེད་ལོ་རྒྱུས་ནང་ལོགས་ལ་བོད་དེ་རང་བཙན་ལྡན་པའི་རྒྱལ་ཁབ་ཡིན་པ་དེ་བཤད་དེ་གཅིག་པ་གཅིག་རྐྱང་རེད་ང་ཚོ་ཆོལ་ཁ་གསུམ་གཅིག་ཏུ་བསྒྲིགས་པའི་བོད་ཀྱི་ལོ་རྒྱུས་འདི་འདྲས་ཅིག་ཡོག་རེད་ཨ་ནི་ང་ཚོ་ལོ་རྒྱུས་ནང་ལོགས་ལ་ཡང་ཨ་ནི་བོད་དེ་རང་བཙན་ལྡན་པའི་རྒྱལ་ཁབ་ཡིན་པ་ཅིག་བརྩི་གི་ཡོག་རེད། འདི་མ་སོང་ཙང་ང་ཚོའི་རྩ་ཁྲ་ཡི་གཏན་འབྲེལ་བརྗོད་རོགས་བ། ས་བཀྲ་རུ་རྩིས་ཀྱིས་ན་ས་བཀྲ་རྩིས་ཀྱིས་ན་ཆོལ་ཁ་གསུམ་གཅིག་ཏུ་འདྲེས་པའི་གི་ཨ་ནི་བོད་གཅིག་རང་ལ་ཡང་ངོས་འཛིན་བྱེད་དགོས་ཡོད་རེད་ཟེར་བྱས་འདི་ཞོལ་ཡིན། ཨམ། ཨ་ནི་འདི་ནས་གལ་སྲིད་ད་དབུ་མའི་ལམ་གྱིས་རང་རྒྱུད་རང་སྲིད་རང་སྐྱོང་བྱེད་ཀྱི་ཡོད་ནས་ས་ཆ་རྒྱ་ཁྱོན་བརྩིས་ན་ཆུ་ཆོལ་ཁ་གསུམ་རང་བརྩིས་ཀྱི་ཡོད་རེད། ད་ད་ལྟ་ཁྱེད་རང་ད་ལྟ་འདིའི་གསུང་ཡ་འདི་སྤྱི་བཏང་འདི་རེད་བསམ་གྱི་འདུག་ད་ལྟ་རྒྱ་ནག་གིས་ཨ་ནི་ཞེན་ཁོག་གི་ཐོག་ནས་རྒྱ་ནག་གི་ཚིག་ལ་ང་ཚོ་ད་ཨིན་ཇི་ནང་ལོགས་ལ་ཡ་ཙུང་ཧྭ་ལབ་དེ་བོད་སྐད་ནང་ལ་རྒྱ་ནག་ལབ་ཀྱི་རེད། ཡིན་ནའི་ཁོ་རང་ཚོས་ཨིན་ཇི་ནང་ལོགས་ལ་ཡ China ལབ་ཀྱི་འདུག་བ། རྒྱ་ནག་རང་གི་ཚིག་ཐོག་ནས་ཙུང་ཧྭ་ལབ་ཀྱི་འདུག་བ་ཙུང་ཧྭ་ཟེར་ན་ཙུང་ཧྭ་ལབ་དུས་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཀྱིལ་ལ་ཡོད་ཡོད་བསྡད་པའི་རྒྱལ་ཁབ་ལབ་ཡ་གཅིག་དང། ཨ་ནི་རྒྱ་ནག་མི་རིགས་འདི་ཨ་ནི་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཀྱིལ་ལ་ཡོད་པའི་གི་མི་རིགས་ཨང་དང་པོ་ལབ་ཡ་དེ་དེ་རེད་འདུག་བ། བྱས་ཙང་མི་རིགས་རང་གི་ཐོག་ནས་ཞེན་ཁོག་བྱས་བྱས་འཛམ་གླིང་ཁྱོན་ཡོངས་ཀྱི་དབང་ཟིན་པའི་གི་མི་རིགས་ཡིན་ལབ་པ་ཡ་འདི་འདྲས་ཀྱི་ཨ་ནི། བཙན་རྒྱལ་རིང་ལུགས་ཀྱི་བསམ་བློ་ཡོད་དེ་ངས་འདི་འདྲས་རེད་དགོ་བྱས་ཙང་ད་ད་འདི། ད G20གི་ཚོགས་འདུ་མ་ཚོགས་པའི་སྔོན་ལ G20གི་ཚོགས་འདུ་ལ་ཡ་ཡོང་ཡ་མེད་པ་དེ་གཏན་འཁེལ་བ། མ་ཟད G20གི་ཚོགས་འདུ་འདིའི་ནང་ལ་ད་འཛམ་གླིང་རྒྱལ་ཁབ་ནང་ནས་སྟོབས་ཆེན་རྒྱལ་ཁབ་ཉི་ཤུ་འཛོམས་ཀྱི་ཡོད་ལབ་ཡོད་རེད་དེ་འདི་ལ་བརྩི་མེད་བྱས་བྱས་ཨ་ནི་དུས་ཚོད་རན་པོ་ཅིག་ད་ལྟ་ད་གིན་ཚེ་དབང་ལགས་ཀྱིས་ཚུར་ངོས་གསུངས་སོང། དུས་ཚོད་འདི་རང་ལ་ཡ་འདིར་བྱས་ཨ་ནི་ས་བཀྲ་འདི་བཏོན་པའི་སྐབས་ལ་ག་རེ་ལབ་དགོས་ཟེར་ན་རྒྱལ་ཁབ་སྟོབས་ཆེན་ཉི་ཤུ་འཛོམས་ཀྱི་ཡོད་ནའི་ང་ཚོ་ཡ་མེད་ཡིན་ང་ཚོའི་བསམ་ཚུལ་འདི་ཡིན་ཁྱེད་རང་ཚོས་ད་ག་རང་ཁས་ལེན་དགོས་རེད་ལབ་པའི་གི་འདི་འདྲས་ཀྱི་འབོར་ཤོས་དང། ཨ་ནི་ཁེངས་པ། ཨ་ནི་སྤོབས་པ་རང་གི་ཐོག་ནས་འདི་འདྲས་ཅིག་བྱེད་ཀྱི་ཡོད་རེད་འདི་བཙན་རྒྱལ་རིང་ལུགས་རང་གི་བསམ་བློ་རེད་བྱས་ཙང་འདི་ཡིས་ད་ལྟ་ད་རྒྱ་ནག་འཛམ་བུ་གླིང་ཁྱོན་ཡོངས་ཀྱི་རྒྱལ་ཁབ་སྟོབས་ཤུགས་ཆེ་ཤོས་བཟོ་ཡག་གི་དམིགས་ཡུལ་དང་རང་གི་ངེས་འཇེགས་འདི་གཏོང་རེ་རེད། འདི་གི་ཐོག་ནས་ད་དཔལ་འབྱོར་དང་དམག་དོན་གྱི་ཐོག་ནས་ཨ་རི་ལ་ཡ་འགོག་རྒོལ་བྱས་ནི་འདི་ལས་ལྷག་ག་ཨང་དང་པོ་བཟོ་ཡག་གི་དམིགས་ཡུལ་དང་རང་བྱེད་ཡག་གི་དམིགས་ཡུལ་ངན་པ་དེ་འདི་རེད། ལགས་སོ་ཐུགས་རྗེ་ཆེ། ཨ་དེ་རིང་བཞུགས་སྒར་རྡ་རམ་ས་ལ་ནས་བོད་དོན་འཐབ་རྩོད་པ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་དང་ཨ་ནི་འབུམ་རམས་པ་ཚེ་དབང་རིག་འཛིན་ལགས་རྣམ་པ་གཉིས་ང་ཚོའི་ལས་རིམ་ནང་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ། ལགས་སོ་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས། ལགས་སོ་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལེ་ཚན་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་པདྨ་ལགས་དང་སྒྲོལ་མ་ལྷ་མོ་བཅས།